ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་གི་ཚེས་ཉི་ཤུ་རྩ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་བཞི། གཟའ། ཕུར་བུའི་སྔ་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་རིན་ཆེན་ཆོས་སྒྲོན་བཅས་ང་ཚོ་ཐུན་མོང་གིས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ས་ཡོམ་གྱི་གོད་ཆག་ཕོག་པའི་ཉི་ཧོང་གི་མི་དམངས་རྣམས་ལ་ཐུགས་གསོ་དང། ཉི་ཧོང་གི་སྲིད་བློན་མཆོག་གི་མཚན་ཐོག་ལ་ཐུགས་གསོའི་གསུང་འཕྲིན་ཞིག་བསྩལ་ཡོད་པའི་སྐོར་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། དགེ་བཤེས་ལྷ་རམས་པའི་བསླབ་པ་མཐར་སོན་གྱི་ཕྱག་འཁྱེར་འབུལ་བཞེས་ཀྱི་མཛད་སྒོར་དབུ་བཞུགས་མཛད་ནས་ཕྱག་འཁྱེར་བཞེས་མཁན་རྣམས་ལ་ལམ་སྟོན་བཀའ་སློབ་གནང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་གོ་ལའི་མཛེས་མའི་འགྲན་བསྡུར་རམ། Miss Global Dot Com ཞེས་པའི་འགྲན་བསྡུར་ནང་མཉམ་ཞུགས་གནང་བའི་སྐོར་འབྲེལ་ཡོད་མི་སྣར་བཅར་འདྲི་ཞུས་པ་ཞིག་དང། མི་རབས་གསར་པ་ཞེས་པའི་ལེ་ཚན་ནང། ཁེ་ནེ་ཏྲའི་ཨོན་ཏི་རེའོ་བོད་རིགས་སྤྱི་མཐུན་ཚོགས་པའི་སྣེ་ཁྲིད་འོག Toronto ཁུལ་དུ་བོད་མིའི་སྤྱི་ཚོགས་སྲ་བརྟན་དང་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་གོང་འཕེལ་དེ་བཞིན་བོད་དོན་ཆབ་སྲིད་བཅས་པའི་ལས་དོན་ཇི་ལྟར་ཞུ་བཞིན་ཡོད་པའི་སྐོར་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་ཐེངས་འདིའི་བཅར་འདྲིའི་ལེ་ཚན་ནང། བོད་ཀྱི་རྒྱལ་པོ་སྲོང་བཙན་སྒམ་པོ་བར་དུ་བོད་ནང་དུ། བོད་སྨན་རྣམས་བོད་པ་རང་ཉིད་ཀྱི་རང་རྐྱ་འཕེར་བ་ཞིག་ཡིན་ནམ་ཡང་ན་ཕྱིའི། སྨན་དཔྱད་དར་ཡོད་མེད་སྐོར་དང་དམིགས་བསལ་དེ་སྔ་བོད་ཀྱི་བཙན་པོའི་སྐབས་བོད་ཀྱི་མཁས་པས་བརྩམས་པའི་སྨན་གྱི་དཔེ་དེབ་རྙིང་པ་རྣམས་རྒྱ་གར་ནང་ད་ལྟ་མཇལ་རྒྱུ་ཡོད་མེད་སོགས་ཀྱི་སྐོར་ལ། ཝ་ར་ཎ་སིའི་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་བོད་སྨན་དགེ་རྒན་ཆེན་མོ་སློབ་དཔོན་རྡོ་རྗེ་དགྲ་འདུལ་ལགས་སུ་བཀའ་འདྲི་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད།
འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ས་ཡོམ་གྱི་གོད་ཆག་ཕོག་པའི་ཉི་ཧོང་གི་མི་མང་རྣམས་ལ་ཐུགས་གསོ་དང་ཉི་ཧོང་གི་སྲིད་བློན་མཆོག་གི་མཚན་ཐོག་ཐུགས་གསོའི་གསུང་འཕྲིན་ཞིག་སྩལ་གནང་བའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་ཟློས་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་གི་ནུབ་ཕྱོགས་ས་ཁུལ་ཨི་ཤི་ཀ་ཝ་རུ་ས་ཡོམ་ཤུགས་ཚད་བདུན་ཚག་དྲུག་ཅན་བརྒྱབ་སྟེ་མི་རྒྱུ་གཉིས་ཀར་གནོད་སྐྱོན་ཚབས་ཆེན་ཕོག་པར་ཐུགས་གསོ་ཡི་གསུང་འཕྲིན་བསྩལ་འདུག་དེ་ཡང་འདི་ཚེས་གཉིས་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནས་ཉི་ཧོང་གི་སྲིད་བློན་སྐུ་ཞབས་ཧྥོ་མིའུ་ཀི་ཤི་ད་མཚན་ཐོག་ཏུ་གོད་ཆག་ཕོག་པའི་མི་མང་རྣམས་ལ་ཐུགས་གསོ་ཡི་གསུང་འཕྲིན་བསྩལ་བའི་ནང། ས་ཡོམ་གྱི་གོད་ཆག་འོག་རྐྱེན་འདས་སུ་སོང་བ་རྣམས་ཀྱི་ཆེད་དུ་བསྔོ་བ་སྨོན་ལམ་དང། རྨས་སྐྱོན་ཕོག་པ་རྣམས་ལ་ཐུགས་སྨོན་མཛད་འདུག་ཅིང། ཤུལ་ལུས་ནང་མི་སྤུན་མཆེད་རྣམས་ལ་གདུང་སེམས་མཉམ་སྐྱེད་ཀྱི་ཐུགས་གསོ་མཛད་དེ། ད་ལྟའི་ཆར་ཉི་ཧོང་གཞུང་གིས་གཙོ་འགན་བཞེས་ཏེ། མུ་མཐུད་མྱུར་སྐྱོབ་ཀྱི་ལས་གཞི་སྤེལ་བཞིན་པར་བསྔགས་བརྗོད་མཛད་འདུག་པ་མ་ཟད་འདི་ཚེས་གསུམ་ཉིན་གྱི་སྔ་དྲོ་གནས་མཆོག་རྡོ་རྗེ་གདན་དུ་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་མཛད་སྒོའི་སྐབས་སུ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་ནི་ནང་པའི་རྒྱལ་ཁབ་ཅིག་ཡིན་པས་ཚང་མས་ཉི་ཧོང་གི་ཆོས་གྲོགས་ཚོའི་ཆེད་དུ་ཤེས་རབ་སྙིང་པོ་གསུང་འདོན་གནང་དགོས་གལ་ཆེ་བའི་སྐོར། བཀའ་གནང་འདུག། ཉི་ཧོང་ལ་ཡང་ས་ཡོམ་སྡུག་ཅག་ཞེ་པོ་བརྒྱབ་ཤག་བཅས་ཀྱིས་མི་མང་པོ་ཅིག་འདས་གྲོངས་ཕྱིན་བཞག་ལ། ཡུལ་སྤྱི་རུ་ཀོ་ར་པད་ཁ་ལ་པའི་ས་ཡོམ་གྱི་དཔེ་ལྟ་ཡོང་གྱོང་གུན་ཆེན་པོ་བྱུང་བྱས་མི་མང་པོའི་སེམས་ལ་ཡག་ད་དངངས་སྐྲག་དང་མ་སྐྱིད་པ་ཡོང་བསྡད་ཡག་ཅིག་བྱུང་བསྡད་ཤག་ཨ་ནི་ཉི་ཧོང་ཆ་བཞག་ན་ང་རང་ཚོ་སྤྱི་ཡོངས་ཀྱི་ཆ་ནས་བཤད་ན་ནང་པའི་ལུང་པ་ཆགས་བསྡད་ཡག་རེད།

མུ་མཐུད་ཛ་དྲག་མྱུར་སྐྱོབ་ཀྱི་ལས་གཞི་སྤེལ་མུས་ཡིན་པའི་ཁར། འདི་ཚེས་གསུམ་ཉིན་གྱི་སྔ་དྲོ་མི་གྲངས་དྲུག་ཅུ་རེ་བདུན་ཙམ་གྱི་ཚེ་སྲོག་ཤོར་ཡོད་པ་རྒྱལ་སྤྱིའི་གསར་ལམ་ཁག་ཏུ་གནས་ཚུལ་སྤེལ་བཞིན་འདུག་པ་མ་ཟད་རྐྱེན་ལམ་དུ་ཤོར་བའི་ཁ་གྲངས་དེ་ལས་མང་བར་འགྲོ་སྲིད་པ་ཚོད་དཔག་ཀྱང་གནང་བཞིན་འདུག་ཅིང་ཉི་ཧོང་གི་སྲིད་བློན་མཆོག་གིས་ས་ཡོམ་གྱི་གནོད་འཚེ་ཕོག་ཡུལ་ཁག་ཏུ་ཛ་དྲག་གི་ཉེན་སྐྱོབ་པ་མི་གྲངས་སུམ་སྟོང་ཙམ་ཞིག་བཏང་ཡོད་པ་བརྗོད་འདུག། འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཞལ་པར་བརྒྱུད་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་འབུམ་རམས་པ་ཨར་ཡ་ཚེ་དབང་རྒྱལ་པོ་ལགས་སུ་ད་རེས་ས་ཡོམ་གྱི་གོད་ཆག་ཁྲོད་བོད་མིར་རྐྱེན་ངན་འཕྲད་པའི་རིགས་བྱུང་ཡོད་དམ་ཞེས་དྲིས་པར།
ཉི་ཧོང་གི་ཅིག་ནུབ་ཕྱོགས་ངོས་ལ་ད་བོད་པ་དེའི་ལས་དེ་ཡང་ད་ང་ཚོའི་ལས་ཁུངས་ཀྱི་ཐོ་དེབ་ནང་ལོགས་ཞུགས་བྱས་པ་རེད་ན་ཉུང་ཤས་ཞིག་རེད་ཉུང་ཤས་ཟེར་ན་ཕལ་ཆེར་ཧ་ལམ་མེད་པའི་བཟོ་འདྲ་ཅིག་རེད་ཤུགས་ཆེ་མང་ཆེ་ཉི་ཧོང་གི་དཀྱིལ་ཡག་དང་ཨན་ཡ་ཨན་གཅིག་གི་ཚུ་ཤར་ཕྱོགས་དངུལ་འབྱོར་ལ་ཤུགས་ཆེ་ད་ཆགས་ཡོད་རེད་པ་དེའི་ལ་བ་ད་བོད་པ་ལ་སྐྱོན་ཆག་བྱུང་བ་དེ་འདྲའི་གནས་ཚུལ་དེ་འདྲའི

ལམ་སྟོན་བཀའ་སློབ་སྩལ་ཡོད་པའི་སྐོར་ལ་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཇི་ལྟར་སློབ་གཉེར་གནང་བའི་དོན་གོ་རྟོགས་ཡོད་པ་དེ་རིམ་པས་ལག་ལེན་བཀལ་ཏེ་ས་ལམ་བགྲོད་ཐབས་སུ་འབད་བརྩོན་དགོས་སྐོར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གི་བསླབ་པ་མཐར་སོན་པའི་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་མཁན་རྣམས་ལ་ལམ་སྟོན་བཀའ་སློབ་སྩལ་གནང་སོང། ཨ་ནི་ད། སློབ་གཉེར་གནང་མཁན་ཁྱེད་རང་ཚང་མ་ལོགས་ལ་ཡ། བཀྲ་ཤིས་བདེ་ལེགས་ཞུ་ཡག་དང། ཨན། ཚང་མས་ཞེ་དྲག་སློབ་གཉེར་བརྒྱབ་ནས་ཅིག་ཧུར་ཐག་བྱས་པ་རེད་ད། སློབ་གཉེར་བརྒྱབ་ནས་བསམ་བློའི་ནང་ལ་གོ་རྟོགས་ཡོད་བསྡད་པ་དེ་ད་ལག་ལེན་བཀལ་ནས། རིམ་པས་རིམ་པས་ཀྱི་བུ་གའི། ཐོག་མར་ཐོས་བྱུང་གི་ཤེས་རབ་དེ་ནས་བསམ་བྱུང་གི་ཤེས་རབ་དེ་ནས་སྒོམ་བྱུང་གི་ཤེས་རབ་ག་ལེ་ག་ལེར་རྒྱུད་ལ་སྐྱེས་ནས། ཨ་ནི་ཡ་ས་ལམ་བགྲོད་ཐུབ་ཡག་བྱེད་ཀྱི། ཟླ་བ་འདིའི་ཕྱི་ཚེས་གསུམ་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དང་མཚུངས་མེད་བྱང་རྩེའི་ཆོས་རྗེ་རིན་པོ་ཆེ་མཆོག་གིས་དབུས་པའི་གདན་ས་གྲྭ་ཚང་ཁག་གི་མཁན་ལས་ཟུར་རྣམ་པ་དང་གཞན་ཡང་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གི་བསླབ་པ་མཐར་སོན་པའི་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་མཁན་རྣམས་ལྷན་བཞུགས་ཀྱི་མཛད་སྒོ་ཚོགས་གནང་ཡོད་ཅིང་སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་བཀའ་སྩལ་བའི་ནང

སྐུ་ན་ཆུང་དུས་ནས་ཆོས་སྒོར་ཞུགས་ཏེ་ཟབ་ཅིང་རྒྱ་ཆེ་བའི་གཞུང་ལུགས་ཁག་ལ་བརྩོན་པ་ཆེན་པོས་སློབ་གཉེར་གནང་སྟེ་ད་ཆའི་ཆོས་ཀྱི་གྲུབ་འབྲས་བཟང་པོ་ཐོན་པར་ལེགས་གསོལ་བསྔགས་བརྗོད་ཀྱི་གསུང་བཤད་གནང་སོང་ལ། དེ་མིན་མཛད་སྒོའི་ཐོག་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གི་རྒྱུགས་སྤྲོད་དོ་དམ་པ་དགེ་བཤེས་ལྷ་རམས་པ་སྤྲུལ་སྐུ་བསྟན་འཛིན་ཤེས་རབ་ལགས་ནས་དགེ་ལུགས་རྒྱུགས་སྤྲོད་ཀྱི་བྱུང་རིམ་ངོ་སྤྲོད་གནང་བ་སོགས་ཀྱི་མཛད་རིམ་གྱི་མཐའ་མཇུག་ཏུ་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གི་ཕྱག་ནས་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་གནང་བ་དང་སྦྲགས། དགེ་ལྡན་སྤྱི་ལས་ཁང་གི་རྒྱུན་ལས་རྣམས་ནས་དགེ་བཤེས་ལྷ་རམས་པ་རྣམས་ལ་ཐུགས་རྗེ་ཆེ་ཞུའི་མཇལ་དར་སྒྲོན་འབུལ་ཞུས་ཡོད་པ་རེད། ཐེངས་འདིའི་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གི་བསླབ་པ་མཐར་སོན་པའི་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་མཁན་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་ནས་ཉི་ཤུ་རྩ་གསུམ་ལོའི་བར་ལོ་བཞིའི་རིང་དགེ་བཤེས་ལྷ་རམས་པ་ཐོན་མཁན་ཞལ་གྲངས་བཞི་བརྒྱ་བཅུ་གསུམ་ཡོད་པའི་ཁོངས་ནས་ད་ལན་དེ་དངོས་སུ་ཕྱག་འཁྱེར་ཞུ་བར་བཅར་མཁན་སུམ་བརྒྱ་ཡས་མས་ཤིག་བཅར་གནང་ཡོད་ཅིང་དེའི་ནང་ནས་དགེ་བཤེས་ལྷ་རམས་པ་ཁག་ཅིག་ལ

འོ་ད་གཙོ་བོ་དེའི་ཐོག་ནས་ངས་ཅིག་བར་སྲིད་འགྲིག་ཅིག་གནང་འདྲ་བསམ་སོང། དེ་འགྲིག་གི་ཐོག་ནས་ད་སོ་སོ་མི་ཚེ་གི་ཐོག་ལ་ད་ཅིག་བདེ་སྐྱིད་དང་ག་རེ་ཡིན་ན་ཕན་ཐོག་ཡོད་པ་དེ་ཉི་མ་གཉིས་གསུམ་ནང་ལ་བཀའ་སློབ་ཞུ་གནང་བ་ཡིན་ས་ད་ལྟའི་སེམས་ལ་ཤར་ཅིག་དེའི་ཐོག་ལ་འབད་བརྩོན་བྱེད་ཅིག་འོ་བསམ་འདི་ཡོད།
ངའི་མིང་སེར་སྨད།

རབ་བྱུང་བ་ཡིན་ནའང་བོད་ཆོས་ལྡན་ཞིང་རང་ལ་བསྟན་པ་དང་འགྲོ་བའི་དོན་བྱེད་དགོས་ཆེད་དུ་ཨ་ནི་ད་ལྟ་བར་དུ་སོ་སོ་གིས་ལོ་ཉི་ཤུ་རྩ་བཞི་ཅིག་སྦྱངས་པའི་སློབ་སྦྱོང་འདི་ཨ་མི་ལ་ཕར་ཕན་ཐོགས་རོགས་རམ་བྱེད་དགོས་ཆེད་དུ་དེ་ནས་དམིགས་ཡུལ་ཅིག། གཞི་རྩའི་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གི་དགེ་ལུགས་རྒྱུགས་སྤྲོད་ཞེས་པ་དེ་ནི་ཐོག་མར་བཙན་བྱོལ་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར་དངོས་སུ་དབུ་འཛུགས་གནང་བ་ཞིག་ཡིན་པ་དང། དེའི་ནང་རི་བོ་དགེ་ལུགས་པའི་གདན་ས་སེ་འབྲས་དགའ་གསུམ་གྱི་གྲྭ་ཚང་ཁག་དྲུག་གི་ཐོག་བཀྲ་ཤིས་ལྷུན་པོ་དང་རྭ་སྟོད་གྲྭ་ཚང་བཅས་ཀྱི་དགེ་འདུན་པར་ལྷན་ཞུགས་གནང་གི་ཡོད་ཅིང། དགེ་ལུགས་རྒྱུགས་སྤྲོད་ཀྱི་ནང་ཞུགས་མཁན་དགེ་འདུན་པ་རྣམ་པས་གྲྭ་ཚང་སོ་སོའི་ནང། གཙོ་བོ་གཞུང་ཆེན་བཀའ་པོད་ལྔའི་ཐོག་ལོ་ངོ་བཅུ་བདུན་བཅོ་བརྒྱད་ཙམ་གྱི་རིང་སློབ་གཉེར་གནང་བའི་རྗེས་སུ། དགེ་ལུགས་རྒྱུགས་སྤྲོད་ཀྱི་ནང་ཆ་རྐྱེན་ཚང་བ་རྣམས་ནས་དགེ་ལུགས་རྒྱུགས་སྤྲོད་ཀྱི་ནང་ཞུགས་ཏེ། སླར་ཡང་གཙོ་བོ་གཞུང་ཆེན་བཀའ་པོད་ལྔ་ལ་རྒྱ་ཆེ་གཏིང་ཟབ་ཀྱི་སློབ་གཉེར་གནང་བའི་ཐོག། ཐུན་མོང་རིག་གནས་དང་ཞར་བྱུང་སློབ་ཚན་གྱི་སྟེང། དེང་རབས་ཚན་རིག་ལ་སོགས་པའི་ཐད་ལོ་ངོ་དྲུག་གི་རིང། སློབ་གཉེར་མཐར་ཕྱིན་པའི་རྗེས་སུ་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་གནང་གི་ཡོད་ཅིང། དེ་ནི་དེང་རབས་ལུགས་སྲོལ་དང་མཐུན་པར་འབུམ་རམས་པ་དང་ཚད་མཉམ་པ་ཞིག་བརྩི་གནང་གི་ཡོད་པ་རེད་འདུག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཚང་བ་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན་རྒྱ་ནག་གཞུང་གིས་བོད་ནང་ཁྲིམས་འགལ་གྱི་བྱ་སྤྱོད་མང་པོ་སྤེལ་ནས་བོད་མི་རྣམས་ལ་དབྱེ་འབྱེད་དང་ཐུབ་ཚོད་གཏོང་གི་ཡོད་སྐོར་ཐེར་འདོན་བྱེད་མཁན་ཚེ་རིང་མཚོ་ལགས་འཛིན་བཟུང་གིས་ཉིན་གྲངས་བཅོ་ལྔའི་རིང་བཀག་ཉར་དང་གཅར་རྡུང་བྱས་འདུག་དེ་ཡང་སྤྱི་ཚོགས་བརྒྱུད་ལམ་ཐོག་གནས་ཚུལ་སྤེལ་མཁན་ཡུ་རོབ་སྦེལ་ཇམ་རྒྱལ་ཁབ་ནང་བཞུགས་མཁན་ས་དཀར་བཀྲ་ཤིས་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་ཁུངས་ལྡན་གསུངས་པར་ལྟར་ན། བུད་མེད་ཐོབ་ཐང་འཐབ་རྩོད་པ་ཚེ་རིང་མཚོ་ལགས་ཀྱིས་རྒྱ་གཞུང་གི་ཉེན་རྟོག་པའི་བྱ་སྤྱོད་ལ་འཁྱོག་བརྗོད་ཀྱིས་སྤྱི་དམངས་དང་དྲ་རྒྱའི་སྒྲིག་ལམ་གཏོར་བཤིག་བཏང་ཡོད་ཚུལ་གྱི་ཉེས་མིང་འོག་འཛིན་བཟུང་བྱས་ནས་ཉིན་མ་བཅོ་ལྔའི་རིང་བཀག་ཉར་བྱས་ཡོད་པའི་གནས་ཚུལ་བྱུང་ཡོད་ནའང། ས་གནས་གང་དང་ག་དུས་འཛིན་བཟུང་བྱས་པའི་གནས་ཚུལ་གསལ་རྟོགས་བྱུང་མ་སོང་ཞེས་འགྲེལ་བརྗོད་གནང་འདུག་དེ་འབྲེལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ལག་སོན་བྱུང་བའི་ཡུལ་ཤུལ་གྲོང་ཁྱེར་ཉེན་རྟོག་ལས་ཁུངས་དང་བཀག་ཉར་ཁང་གི་ཡིག་ཆའི་ནང་གསལ་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་བརྒྱད་ནས་ཉི་ཤུ་རྩ་ལྔ་བར་ཚེ་རིང་མཚོ་སྒེར་གྱི་ཁྱུག་དབྱངས་དྲ་ངོས་སུ་དོན་མེད་དུ་སྲིད་གཞུང་དང་ལས་བྱེད་པར་སྐྱོན་བརྗོད་དང་དམའ་འབེབས་སོགས་ཀྱི་བརྙན་རྫུན་བཟོ་བྱས་པ་བཅུ་བདུན་ཙམ་སྤེལ་བར་བརྟེན་བདེ་འཇགས་དོ་དམ་ཉེས་གཅོད་བཅའ་ཁྲིམས་ཀྱི་དོན་ཚན་ཉི་ཤུ་རྩ་དྲུག་པའི་ནང་གསེས་བཞི་བ་ལྟར་ཉི་ཤུ། རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་དྲུག་ནས་ཕྱི་ཟླ་བཅུ་གཅིག་གི་ཚེས་བཅུ་བར་བཀག་ཉར་བྱས་པ་ཡིན་ཞེས་འཁོད་འདུག་དེའི་རྗེས་ཚེ་རིང་མཚོ་ལགས་ཀྱིས་སྤྱི་ཚོགས་དྲ་ལམ་དུ་སྐྱེ་རྒུ་མདོའི་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་གིས་གྲོང་ཁྱེར་བཀག་ཉར་ཁང་དུ་བཀག་ཉར་སྐབས་ཁོ་མོར་ཉེན་རྟོག་པ་ཚོས་བྱ་སྤྱོད་ལ་འགྱུར་བ་གཏོང་དགོས་པའི་དྲི་རྩད་དང་མཉམ་གཅར་རྡུང་བྱས་ཡོད་ཚུལ་གནས་ཚུལ་སྤེལ་འདུག་བོད་མི་ཞིག་གིས་འདི་ག་རླུང་འཕྲིན་ཁང་ལ་གསུངས་ན་ད་ཆ་ཚེ་རིང་མཚོ་ལགས་ཀྱི་སྒེར་གྱི་སྤྱི་ཚོགས་དྲ་ལམ་ཏིག་ཏོག་དང་མགྱོགས་འཕྲིན་བརྒྱུད་ལམ་སྒོ་བརྒྱབ་འདུག་པས་ལྟ་ཐུབ་ཀྱི་མི་འདུག་གསུང་གི་འདུག་ཚེ་རིང་མཚོ་ལགས་ནི་ད་ལྟ་རང་ལོ་སུམ་ཅུ་སོ་དགུ་ལ་སླེབས་ཡོད་པ་དང་མདོ་སྨད་མཚོ་སྔོན་ཞིང་ཆེན་གྱི་ཁྲི་ཀ་རྫོང་ནས་ཡིན་པ་རེད་ཁོང་གིས་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོ་ནས་བཟུང་བོད་ནང་རྒྱ་གཞུང་གི་ཉེན་རྟོག་པ་རྣམས་ཀྱིས་ཁྲིམས་མེད་ལུགས་མེད་ཀྱི་བྱ་སྤྱོད་སྤེལ་དུས་བོད་མི་རྣམས་ལ་དབྱེ་འབྱེད་དང་ཐུབ་ཚོད་གཏོང་གི་ཡོད་པའི་སྐོར་གྱི་གནས་ཚུལ་ཐེར་འདོན་ཐེངས་མང་གནང་ནས་སྤྱི་ཚོགས་བརྒྱུད་ལམ་ནང་གནས་ཚུལ་སྤེལ་མྱོང་ཡོད་པ་རེད། དེའི་ཁྲོད་ཀྱི་བརྙན་ཐུང་ཞིག་གི་ནང་ཚེ་རིང་མཚོ་ལགས་ཀྱིས་བོད་ནང་གི་ཤེས་ཡོན་ཅན་ཚོས་ཀྱང་རྒྱ་ནག་གཞུང་གིས་བོད་ནང་དང་ཁྲིམས་འགལ་བྱ་སྤྱོད་མང་པོ་སྤེལ་བཞིན་པའི་གནས་ཚུལ་ཐེར་འདོན་དགོས་པའི་འབོད་སྐུལ་བྱས་འདུག་ལ་དེའི་ནང་ཁོ་མོས་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོ་ནས་ད་ལྟའི་བར་ལོ་བཅུ་རིང་མཚོ་སྔོན་དང་ལྷ་ས་སོགས་ནས་བོད་མིའི་ཐོབ་ཐང་བཤད་བསྡད་པ་ཡིན་བོད་པའི་ནང་ང་མ་གཏོགས་ཁྲིམས་ལུགས་ཤེས་མཁན་མེད་པ་རེད་དམ་ཚང་མ་སློབ་གྲྭར་སོང་བ་གཅིག་པ་རེད་སློབ་གསོ་གཅིག་མཚུངས་རག་ཡོད་རེད་དེའི་ནང་ང་གཅིག་པོ་མ་གཏོགས་བཤད་ཤེས་མཁན་མེད་པ་རེད་དམ་མཁས་པ་དང་ཤེས་ཡོན་ཅན་རྣམས་ཀྱིས་ག་རེ་བྱས་ནས་བཤད་ཀྱི་ཡོད་མ་རེད་བཤད་པ་ཡིན་ན་འཛིན་བཟུང་བྱེད་ཀྱི་རེད་ང་གཅིག་པོས་བཤད་ན་ནུས་པ་ཆུང་སོང་བ་རེད་མི་ཚང་མས་ཁྲིམས་དང་མཐུན་པའི་གནས་ཚུལ་སོགས་གང་ས་ནས་བཤད་དེ་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱས་པ་ཡིན་ན་ས་གནས་དབང་འཛིན་པ་ཚོས་ཁྲིམས་འགལ་གྱི་ལས་ཀ་བྱེད་ཐུབ་ཀྱི་མ་རེད་ཞེས་བོད་ནང་གི་ཤེས་ཡོན་ཅན་ཚོར་འབོད་སྐུལ་ཡང་ཞུ་མྱོང་ཡོད་པ་རེད། ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་ལ་རག་པའི་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་བཅུ་དྲུག་ཉིན་སྤེལ་བའི་བརྙན་ཐུང་ནང་ཚེ་རིང་མཚོ་ལགས་ཀྱིས་རྒྱ་སྐད་ཀྱི་ནང་གསུངས་དོན་རང་གི་ཕ་ཡུལ་དུ་ཚོང་ལས་འཛུགས་སྐྲུན་ཞིག་བྱེད་འདོད་ན་ཁོང་ཚོས་ཡར་ལངས་རྒྱུ་མེད་པ་བཟོ་ཐག་ཆོད་རེད་འདུག་ཚོང་ལས་ཙག་ཙིག་གཉེར་རྒྱུའི་དེབ་སྐྱེལ་ཞུ་དགོས་ན་ཡང་ཡིན་གཅིག་དཔོན་པོའི་ཁ་ལ་ཉན་དགོས་པ་བཟོས་འདུག་དེ་འདྲ་མ་བྱས་ན་ཁོང་ཚོས་ཐབས་བརྒྱ་ཇུས་སྟོང་གིས་ཁྱོད་རང་རྩ་མེད་བཟོ་འདུག་འདི་ནི་སློབ་ཆེན་སློབ་མ་ཚོས་ས་གནས་རང་ནས་བྱ་བ་སྒྲུབ་མི་ཐུབ་པ་དང་འཛུགས་སྐྲུན་མི་ཐུབ་པའི་རྒྱུ་རྐྱེན་གཙོ་བོ་དེ་རེད་འོ་ན་ང་ཚོས་གནད་དོན་འདི་ལ་ཇི་ལྟར་གདོང་ལེན་བྱེད་དགོས་རེད་ལབ་ན། ཁོ་ཚོའི་ས་བདག་རིང་ལུགས་དང་སྒེར་གཅོད་དཔོན་པོའི་བསམ་བློ་དེ་ལ་འཐབ་དགོས་དཔོན་པོ་ཆགས་པའི་རྗེས་རང་གི་གླ་ཕོགས་བླངས་ནས་ཁུ་སིམ་མེར་ལས་དོན་སྒྲུབ་རོགས་ང་ཚོ་རྟག་པར་གྱོང་ཁྱེར་ནས་འདུག་ན་དེ་འདྲ་མིན་གལ་ཏེ་ཁྲིམས་འགལ་གྱི་བྱ་བ་དེ་དག་སྒྲུབ་དགོས་ན་ང་ཚོ་ཁྲིམས་ཁང་ནས་ཐུག་ཐབས་གཞན་གང་ཡང་མི་འདུག་རྒྱལ་ཁབ་ཀྱིས་ཀྱང་ཁྲིམས་འགལ་དེ་རིགས་དག་ཐེར་བྱེད་བཞིན་ཡོད་རེད་ཅེས་གསུངས་ཡོད་པ་རེད། ཡང་ཚེ་རིང་མཚོ་ལགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་བར་ལྷ་སའི་མེ་འཁོར་ས་ཚིགས་ནས་སྤེལ་བའི་བརྙན་ཐུང་ཞིག་ཏུ་མེ་འཁོར་ས་ཚིགས་ནས་ཕྱིར་ཐོན་དུས་རྒྱ་རིགས་ཡིན་པ་ཚང་མ་ཞིབ་བཤེར་དང་དྲི་རྩད་རིགས་གཅིག་མི་དགོས་པར་ཐད་ཀར་སོང་ཆོག་པ་དང་བོད་རིགས་ཡིན་དུས་ཞིབ་བཤེར་དྲི་རྩད་བྱས་པའི་ཁར་ད་དུང་ཡིག་ཆ་འཕར་མ་སྟོན་དགོས་པ་མ་ཟད་བཀག་འགོག་བྱས་ནས་གཏོང་གི་མི་འདུག་ལྷ་སའི་ས་གནས་རྒྱ་ནག་གཞུང་གིས་རྒྱལ་ཁབ་ཀྱི་ཁྲིམས་དང་འགལ་བའི་བྱ་སྤྱོད་སྤེལ་བཞིན་འདུག་མི་རིགས་དབྱེ་འབྱེད་བྱེད་བཞིན་འདུག་ལྟོས་དང་འདི་ནི་མངོན་གསལ་དོད་པོས་མི་རིགས་ལ་མཐོང་ཆུང་བྱས་པ་མ་ཡིན་ནམ་ཞེས་བརྙན་ཐུང་ནང་བཤད་བཞིན་ཡོད་འདུག་ཡང་གནས་ཚུལ་ཤེས་རྟོགས་བྱུང་བ་ལྟར་ན་ཚེ་རིང་མཚོ་ལགས་ལ་རྒྱལ་ཁབ་ཀྱི་བརྟན་བརླིང་གནོད་པའི་གནས་ཚུལ་བརྒྱུད་བསྐུར་བྱས་ཚུལ་ཉེས་འཛུགས་འོག་ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་ཟི་ལིང་དུ་འཛིན་བཟུང་བཀག་ཉར་བྱས་མྱོང་བ་དང་དེ་ག་ནང་བཞིན་ལྷ་ས་གྲོང་ཁྱེར་ཉེན་རྟོག་ལས་ཁུངས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན་ཏོག་དབྱིབས་རིམས་ནད་ཀྱི་བཀག་སྡོམ་ལ་སྲུང་བརྩི་མ་བྱས་པའི་ཉེས་མིང་འོག་ཉིན་གྲངས་བཅུའི་རིང་བཀག་ཉར་བྱས་མྱོང་ཡོད་པ་རེད་ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ཚེ་རིང་མཚོ་ཡི་བདེ་འཇགས་ཐད་ལ་སེམས་འཚབ་ཆེན་པོ་དང་ཁོ་མོས་འདི་ལྟར་སྙིང་སྟོབས་ཆེན་པོའི་ངང་རྒྱ་ནག་འབྲེལ་ཡོད་ལས་ཁུངས་ཚོའི་དབང་ཆ་ལོག་སྤྱོད་དང་ཁྲིམས་ལུགས་རྡོག་རོལ་བཏང་ནས་རྒྱ་བོད་གཉིས་ཀྱི་དབར་ན་དབྱེ་འབྱེད་སྣ་ཚོགས་བྱེད་བཞིན་ཡོད་པ་བདེན་དཔང་གི་ལམ་ནས་གསལ་བཤད་གནང་ཡོད་པས་རྒྱ་ནག་གཞུང་གིས་ངེས་པར་དུ་རྒྱལ་སྤྱིའི་ཆིངས་ཡིག་ཁག་དང་རང་གི་རྩ་ཁྲིམས་ནང་མི་ཚང་མ་འདྲ་མཉམ་ཡིན་པའི་རྩ་དོན་འཁོད་པ་ཁྲིམས་ལྟར་འགན་སྲུང་བྱེད་དགོས་པ་མ་ཟད་ཁྱེད་རང་ཚོའི་དྲང་བདེན་གྱི་ཞུ་འབོད་དང་དང་ལེན་ཁོ་མོའི་བདེ་འཇགས་ཐད་འགན་འཁུར་བྱེད་དགོས་པའི་འབོད་སྐུལ་ནན་པོ་བྱེད་རྒྱུ་ཡིན་ཞེས་གསལ་བསྒྲགས་སྤེལ་ཡོད་པ་རེད།
བོད་ནང་དུ་བོད་མིའི་ཁྲག་རིགས་རྒྱུད་རྫས་བསྡུ་རུབ་བྱེད་པའི་འཕྲུལ་རིག་ཡོ་བྱད་འདི་དག་ཨ་མི་རི་ཀའི་མེ་ས་ཆུ་སི་མངའ་ཁུལ་དུ་ཡོད་པའི་ཐར་མོ་ཕི་ཤར་ཚན་རྩལ་ཁང་གིས་རྒྱ་ནག་གཞུང་ལ་མཁོ་འདོན་ཚོང་སྒྱུར་བྱེད་བཞིན་ཡོད་པ་འདི་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དཀྱིལ་ནས་བཟུང་མཚམས་འཇོག་བྱས་ཡོད་པ་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་གསལ་བསྒྲགས་བྱས་ཡོད་ཅིང་འདི་ནི་ཨ་མི་རི་ཀའི་གྲོས་ཚོགས་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་གནོན་ཤུགས་སླེབས་པའི་རྗེས་སུ་མཚམས་འཇོག་བྱས་པ་ཞིག་ཡིན་པ་ཚན་རྩལ་ཁང་དེས་ཨེག་སོ་གསར་ཁང་ལ་བརྗོད་འདུག། འདི་དང་འབྲེལ་བའི་ཐོག་ནས་བོད་ནང་དུ་ཡོ་བྱད་འདི་བེད་སྤྱོད་ཡོང་གི་ཡོད་མེད་སོགས་ཀྱི་ཐད་ཚན་རྩལ་ཁང་ལ་འདི་ག་རླུང་འཕྲིན་ཁང་ནས་འབྲེལ་བ་ཞུས་ཏེ་རྩད་གཅོད་ཞུ་བཞིན་ཡོད་ལ་ཉེ་ལམ་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཚོགས་ཀྱིས་ཚན་རྩལ་ཁང་ལ་བོད་ནང་བེད་སྤྱོད་བྱེད་པའི་རིགས་རྫས་བསྡུ་ལེན་གྱི་ཡོ་བྱད་ཚོང་སྒྱུར་བྱེད་རྒྱུ་མེད་པའི་གནོན་ཤུགས་སྤྲད་ཡོད་པ་ལྟར་འདིའི་སྐོར་འབྲེལ་ཡོད་ཚོགས་ཆུང་ལ་འབྲེལ་བ་ཞུས་ཏེ་མ་འོངས་འདིའི་ཐད་མཇུག་འབྲས་ཇི་ལྟར་གནང་རྒྱུ་ཡིན་མིན་སྐོར་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་དྲི་བར་ལན་འདེབས་གནང་བའི་ནང། མིའི་ངོ་བོ་ངོས་འཛིན་བྱ་ཆེད་ཀྱི་འཕྲུལ་རིག་ཡོ་བྱད་རྣམས་ཞིབ་བཤེར་གྱི་ལས་དོན་ཆེད་ཉེས་ཅན་པ་ངོས་འཛིན་བྱེད་ཆེད་དང་མི་གང་བྱུང་སྐྱེལ་འདྲེན་བྱེད་པ། དེ་མིན་ནག་ཉེས་ཕོག་པ་རྣམས་ལ་ཉེས་པ་གུ་ཡངས་ཡོང་སླད་དུ་བེད་སྤྱོད་བྱེད་ཀྱི་ཡོད་པ་བརྗོད་དེ་བོད་རང་སྐྱོང་ལྗོངས་ནང་དུ་མིའི་ངོས་བཟུང་གི་ཡོ་བྱད་འདི་རྒྱུན་གཏན་གྱི་ཞིབ་འཇུག་ཆེད་ཚོང་སྒྱུར་བྱས་ཡོད་པ་འདི་རྒྱུ་མཚན་རྣམ་གྲངས་ཁག་ཅིག་ལ་བརྟེན་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་དཀྱིལ་ནས་མཚམས་འཇོག་བྱས་པ་ཡིན་ཞེས་དང་ད་ཆ་མུ་མཐུད་མི་ངོ་ཆོད་པའི་འཕྲུལ་རིག་ཡོ་བྱད་འདི་ཚོང་སྒྱུར་བྱེད་ཀྱི་མེད་ཅེས་ལན་འདེབས་གནང་འདུག། འདས་པའི་ལོ་གཅིག་ཙམ་གྱི་རིང། བོད་རང་བཙན་སློབ་ཕྲུག་ཚོགས་པ་དང་དབྱིན་ཡུལ་དུ་ཡོད་པའི་བོད་རང་དབང་ཚོགས་པ། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་བཅས་ཀྱིས་ཚན་རྩལ་ཁང་གི་ལས་ཁུངས་མ་ལག་ཏུ་དངོས་སུ་བཅར་ནས་མཚན་རྟགས་བསྡུ་རུབ་བྱས་པའི་ཞུ་ཡིག་རྩིས་སྤྲོད་བྱས་ཡོད་པ་དང། ལས་ཁུངས་མ་ལག་གི་མདུན་དུ་རྔམ་སྟོན་གྱི་ལས་འགུལ་སྣ་མང་སྤེལ་ཡོད་པ་རེད། འདིའི་ཐད་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གི་ལས་འགུལ་སྣེ་ཁྲིད་པ། བསྟན་འཛིན་གཡང་འཛོམས་ལགས་ཀྱིས་འགྲེལ་བརྗོད་གནང་བ་ཞིག་གསན་རོགས་གནང། གསལ་བཤད་ཚང་མ་ལོ་ད་ནང་ང་ཚོའི་བོད་དོན་ལས་འགུལ་བ་ཚོ། དམིགས་བསལ་ཚོགས་པ་གསུམ་བོད་རང་བཙན་སློབ་ཕྲུག་ཚོགས་པ་དང International Tibet Network ཨ་ནི Free Tibet ང་རང་ཚོས་ད་བོད་ནང་ལོགས་ལ་ཁྲག་རྐུ་མ་རྒྱག་དེ་ལས་འགུལ་སྤེལ་ནས་ད་ལོ་གཅིག་འགྲོ་སོང་དམིགས་བསལ Thermo Fisher Scientific ཁོ་རང་ཚོས་ད DNA Kits བོད་ནང་ལོགས་བཙོང་ཡོད་རེད་ད་ཆ་ལན་དེ་ཧུ་ནི་དམིགས་བསལ་ང་ཚོ་མཚམས་བཞག་དེ། དཔེ་གལ་ཆེན་པོ་མཐོང་སོང། ཨ་ནི་ལོ་གཅིག་གི་ནང་ལོགས་ལ་ང་ཚོས Petition འདི་དཔེ་ཤུགས་ཆེན་པོ་བསྡུས་ཡོད་རེད། ཨ་ནི་དེའི་སྒང་ལ་ད་ཁོང་ཚོའི་ལས་ཁུངས་ག་པར་ག་སར་ཡོད་ན་ད་ང་ཚོ་ཕ་ཡུལ་ལས་ཁུངས་ཕྱི་ལོགས་འགྲོ་ངོ་རྒོལ་རྒྱབ་གོམ་པ་རྒྱབ། ཨ་ནི་ད་ལོ་དམིགས་བསལ་ཁོང་ཚོའི་ད Thermo Fisher རང་གི Share Holders འདི་ཚོ་ཁོང་ཚོས་དངུལ་སྤྲད་ནས Company ཉོ་བར་འགྲོ་འདི་ཚོ་ལྷན་དུ་འབྲེལ་བ་དཔེ་ཡག་པོ་བཅུ་ཤུགས་ཆེན་པོ་ཞུ། ཨ་ནི་དེ་ནས་ཁོང་ཚོས་དམིགས་བསལ Thermo Fisher ཀེ་རི་ཞེ་ནི་ལ

ཡང་རྒྱ་ནག་གིས་བོད་ཀྱི་ནག་ཆུ་ས་ཁུལ་དུ་འཛམ་གླིང་སྟེང་ཆེས་མཐོ་ཤོས་ཀྱི་རླུང་ཤུགས་གློག་འདོན་ས་ཚིགས་བཟོ་སྐྲུན་བྱས་ཏེ་གློག་འདོན་མཁོ་སྤྲོད་བྱེད་འགོ་བཙུགས་ཡོད་པའི་གནས་ཚུལ་འདུག་རྒྱ་ནག་གཞུང་གིས་གཞུང་འབྲེལ་ཐོག་ནས་གནས་ཚུལ་སྤེལ་བར་གཞིགས་ན་ཉེ་ཆར་བོད་ཀྱི་ནག་ཆུ་ས་ཁུལ་གྱི་མཚོ་འཕགས་ལས་མཐོ་ཚད་མི་ཀྲ་བཞི་སྟོང་དྲུག་བརྒྱ་ལྔ་བཅུ་ཡོད་པའི་ས་གནས་སུ་རྒྱ་ནག་གིས་རླུང་ཤུགས་གློག་འདོན་ས་ཚིགས་བཟོ་སྐྲུན་གྱིས་གློག་འདོན་མཁོ་སྤྲོད་འགོ་བཙུགས་ནས་ཆུ་ཚོད་རེར་གློག་ཤུགས་ཀི་ལོ་ཝརྟ་ས་ཡ་ཉིས་བརྒྱ་འདོན་སྤེལ་བྱེད་ཐུབ་ཀྱི་ཡོད་པ་མ་ཟད་ཁྱོན་ཡོངས་ལ་དྲ་སྦྲེལ་བྱས་པ་དེས་ས་གནས་ཀྱི་སྡོད་དམངས་འབུམ་གཉིས་ཀྱི་ལོ་རེའི་གློག་བེད་སྤྱོད་ཀྱི་དགོས་མཁོ་སྐོང་ཐུབ་ཀྱི་ཡོད་པ་འགྲེལ་བརྗོད་བྱས་ཡོད་འདུག་ད་ག་ནང་བཞིན་རྒྱ་ནག་གཞུང་འབྲེལ་གསར་འགྱུར་ནང་དེ་ནི་འཛམ་གླིང་ཆེས་མཐོ་ཤོས་ཀྱི་རླུང་ཤུགས་གློག་འདོན་ས་ཚིགས་ཏེ་བོད་ནང་དངོས་སུ་འཁོར་སྐྱོད་བེད་སྤྱོད་བྱས་པ་ཡིན་ཚུལ་བྱས་ཏེ་ས་གནས་ལས་བཟོ་བ་ཚོས་ཕྱི་ལོ་གསར་པ་དང་མཉམ་དུ་རྣམ་གྲངས་དེའི་ཐད་ཉམས་ཞིབ་དང་བཀོད་སྒྲིག་རྒྱ་ཁྱོན་སོགས་ཀྱི་བཀོལ་སྤྱོད་ཐད་ནུས་ཐོན་བྱས་ཚུལ་བརྗོད་འདུག་དེ་མིན་ཉེ་སྔོན་ཡང་བོད་ཀྱི་ལྷོ་ཁ་ཁུལ་དུ་མེ་ག་ཝཊ་ལྔ་བཅུ་ཅན་གྱི་ཉི་འོད་ནུས་པའི་གློག་འདོན་ཚིགས་བསྐྲུན་ནས་ཉིན་རེར་ཁྱིམ་ཚང་བཞི་སྟོང་ཉེ་བར་གློག་མཁོ་སྤྲོད་བྱེད་ཐུབ་ཀྱི་ཡོད་པ་འགྲེལ་བརྗོད་བྱས་ཡོད་པ་རེད། བོད་ནང་ཉི་འོད་ནུས་པའི་ཐོན་ཁུངས་སོགས་ཕུན་སུམ་ཚོགས་པ་དེ་དག་བེད་སྤྱོད་ཀྱིས་ཁོར་ཡུག་གཙང་བཟོ་ཐད་གློག་ཤུགས་མཁོ་སྤྲོད་དང་ས་གནས་ཀྱི་ན་གཞོན་ལས་མེད་ཚོར་ལས་ཀའི་གོ་སྐབས་སྤྲོད་བཞིན་པ་སོགས་ཀྱི་གནས་ཚུལ་ནང་བཀོད་འདུག་ཡིན་ནའང་ཁོར་ཡུག་སྲུང་སྐྱོབ་པ་ཚོས་རྒྱ་ནག་གཞུང་གིས་བོད་ནང་གང་བྱུང་གཏེར་ཁ་སྔོག་འདོན་དང་གློག་ཤུགས་ཚིགས་སོགས་བཟོ་སྐྲུན་བྱས་པ་དེ་དག་གིས་ཁོར་ཡུག་ལ་གནོད་ཚབས་ཆེ་བ་ཡོད་པ་སྐྱོན་བརྗོད་བྱེད་ཀྱི་ཡོད་པ་རེད།
བོད་མིའི་སྒྲིག་འཛུགས་ནང་སྲིད་ལྷན་ཁང་ནས་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་བེལ་ཀོ་བི་དང་ཧོན་སུར་གཉིས་ནང་ཉི་མ་གཅིག་གི་རིང་སྐྱེ་ལྡན་སོ་ནམ་སྐོར་ཉམས་ཞིབ་བྱ་ཕྱོགས་ཀྱི་སྦྱོང་བརྡར་ཞིག་གནང་བཞག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བའི་ནང། བོད་མིའི་སྒྲིག་འཛུགས་ནང་སྲིད་ལྷན་ཁང་དང། མཱེ་སོར་རྫོང་ཁོངས་ནཱ་ཀ་ཧ་ལི་ས་ཁུལ་དུ་ཡོད་པའི་ཞིང་ལས་སྦྱོང་བརྡར་ཁང་གིས་གོ་སྒྲིག་གནང་བའི་ཐོག་བོད་མིའི་གཞིས་ཆགས་དེ་གཉིས་ལ་སྐྱེ་ལྡན་སོ་ནམ་གྱི་ཐོག་ལ་ཉམས་ཞིབ་བྱ་ཕྱོགས་ཀྱི་སྦྱོང་བརྡར་གནང་བ་ཞིག་ཡིན་འདུག་སྦྱོང་བརྡར་དེའི་ཐོག་སྐྱེས་པ་ཉི་ཤུ་རྩ་དགུ་དང་བུད་མེད་ཉི་ཤུ་རྩ་ལྔ་བཅས་ཁྱོན་མི་གྲངས་ལྔ་བཅུ་ང་བཞི་ནས་མཉམ་ཞུགས་གནང་བཞག་སྦྱོང་བརྡར་དེའི་ཐོག་ཚ་ལུ་མ་དང་ནིམ་བུ་སོགས་ཀྱི་ཟས་བཅུད་དང་འབུའི་གནོད་འཚེ་སོགས་འགོག་ཐབས་ཀྱི་སྐོར་སྦྱོང་བརྡར་གནང་བ་ཞིག་ཡིན་འདུག་དེ་ཡང་སྦྱོང་བརྡར་དེའི་ཐོག་ནཱ་གྷ་ཧ་ན་ལི་ས་ཁུལ་གྱི་ཞིང་ལས་ངེས་སྟོན་པ་ཌོག་ཊར་ཡོ་གེ་ཤ་ལགས་ཀྱིས་ཚ་ལུ་མ་སོགས་ཀྱི་ཤིང་འབྲས་འདེབས་ལས་སྐོར་ངོ་སྤྲོད་གནང་འདུག་དེ་བཞིན་ཤིང་འབྲས་ཀྱི་ཚན་རིག་པ་ཌོག་ཊར་མོ་རི་ལི་དཱ་ར་ལགས་ཀྱིས་ཤིང་འབྲས་སྐྱེ་འཕེལ་རིགས་ཀྱི་ཐོག་བགྲོ་གླེང་གནང་བཞག་ཡང་སའི་ཚན་རིག་པ་ཌོག་ཊར་རཱ་ཇིན་དཱ་རན་ལགས་ཀྱིས་ཤིང་འབྲས་ཀྱི་ཟས་བཅུད་ཀྱི་སྐོར་གསུངས་བཞག་མཁས་དབང་རྣམས་ནས་ཞིང་པ་རྣམས་དང་ལྷན་ཤིང་འབྲས་ཚ་ལུ་མ་དང་ནིམ་བུ་སོགས་ཁུ་བ་ཡོད་པའི་ཤིང་འབྲས་བདག་གཅེས་བྱ་ཕྱོགས་དང་འབུ་སོགས་ཀྱི་གནོད་འཚེ་འགོག་ཐབས་ཀྱི་སྐོར་ལ་ལམ་སྟོན་གནང་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཐའེ་ཝན་གྱི་གནམ་དམག་དམག་སྒར་ཡོད་སའི་ཁུལ་རྒྱ་ནག་གི་སོ་མྱུལ་གྱི་ལྒང་བུ་ཞིག་འཕུར་སྐྱོད་བྱས་འདུག་དེ་ཡང་བདེ་སྲུང་ལས་ཁུངས་ནས་སྤྱི་བསྒྲགས་སྤེལ་བའི་ནང་གསལ་ལྟར་ན་ཁ་ས་གཟའ་མིག་དམར་ཉིན། རྒྱ་ནག་གི་སོ་མྱུལ་གྱི་ལྒང་བུ་གསུམ་ཐེ་ཝན་གྱི་ཤར་ནས་ནུབ་ཁུལ་ཆིང་ཆོན་ཁང་ཞེས་པའི་ས་ཁུལ་དམག་སྒར་སྡོད་སྒར་ཡོད་སའི་ཉེ་འཁྲིས་སུ་འཕུར་སྐྱོད་བྱས་ཡོད་ལུགས་དང་ལྒང་བུ་གཅིག་ཀི་ལུང་ཞེས་པའི་ས་ཁུལ་དུ་བཏང་ཡོད་འདུག་ས་ཁུལ་དེ་ནི་ཉི་ཧོང་དང་ས་འབྲེལ་དུ་འཁེལ་བའི་ཚོང་འབྲེལ་གྱི་འགྲུལ་ལམ་གཙོ་བོ་ཞིག་ཆགས་ཀྱི་ཡོད་ལུགས་གསུངས་འདུག་གནས་ཚུལ་ནང་གསལ་ལྟར་ན་རྒྱ་ནག་གཞུང་ནས་རྒྱུན་དུ་ཐེ་ཝན་རང་བཙན་ལོགས་སུ་སྡོད་མཁན་དམ་ཡང་ན་རྒྱ་ནག་སྐམ་ས་ཆེན་པོ་དང་ཁ་བྲལ་གཏོང་ཐབས་བྱས་ན་འགྲིག་གི་མེད་ལུགས་བཤད་ཀྱི་ཡོད་པ་དང། ལྷག་པར་དུ་ད་ལྟའི་དུས་ཚོད་འདིར་ཐེ་ཝན་ནང་བདུན་ཕྲག་རྗེས་མ་སྟེ་ཟླ་བ་འདིའི་ཚེས་བཅུ་གསུམ་ཉིན་ཐེ་ཝན་སྲིད་འཛིན་འོས་བསྡུ་གཉེར་གྱི་ཡོད་དུས་རྒྱ་ནག་གི་ཕྱོགས་ནས་ཡང་སེ་སུན་གཙེར་བཟོ་བའི་ལས་འགུལ་སྤེལ་གྱི་ཡོད་པ་རེད། ཐེ་ཝན་ནང་ད་ལྟའི་ཆར་ཚོད་དཔག་དང་སྲིད་དོན་དབྱེ་ཞིབ་པ་ཚོས་མང་གཙོ་ཡར་ཐོན་ཚོགས་པའི་འོས་མི་རྒྱལ་ཁ་ཐོབ་རྒྱུའི་རེ་བ་ཡོད་ལུགས་དཔྱད་ཞིབ་བྱེད་ཀྱི་ཡོད་འདུག་གོང་དུ་ཞུས་པའི་ཚོགས་པ་དེས་དངོས་སུ་ཐེ་ཝན་རང་བཙན་དགོས་ཀྱི་ཡོད་ཅེས་གསུང་གི་མེད་ཀྱང་ཐེ་ཝན་ལ་རང་ཐག་རང་གཅོད་ཀྱི་ཐོབ་ཐང་དང་ད་ལྟ་ཡོད་བཞིན་པའི་དམངས་གཙོའི་ལམ་ལུགས་སྲ་བརྟན་ཡོང་ཐབས་བྱེད་རྒྱུའི་ཆོད་སེམས་བརྟན་པོ་ཡོད་ཅེས་དྲིལ་བསྒྲགས་སྤེལ་གྱི་ཡོད་པ་རེད། སྤྱིར་བཏང་རྒྱ་ནག་གིས་ཉེ་བའི་ལོ་དུས་ནས་བཟུང་མཁའ་དབྱིངས་ནས་ལྒང་བུ་བཏང་སྟེ་དེ་དག་གིས་སོ་ཉུལ་གྱི་ལས་དོན་སྤེལ་ཐུབ་ཀྱི་ཡོད་པ་སྔ་ལོ། ཨ་རིར། འདི་ལྟ་བུའི་ལྒང་བུ་ཞིག་བཏང་བ་དེ་ཨ་རིས་མར་ཕབ་ཐུབ་པ་བྱུང་བས་མ་ཟད་ཡུལ་གཉིས་བར་འཁོན་ཁྲོ་ཡང་བྱུང་ཡོད་པ་རེད་ལྒང་བུ་དེ་བཞིན་རྒྱ་ནག་བཅིངས་འགྲོལ་དམག་མིའི་འཕྲུལ་ལས་ཀྱི་ཆ་ཤས་ཤིག་ཡིན་འདུག། ཧོང་ཀོང་གི་གསར་ཤོག་དཔར་འགྲེམས་ལས་ཁང་གི་བདག་པོ་ཇི་མི་ལཱ་ཡིས་ཧོང་ཀོང་མི་མང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་དགོས་པའི་བློ་སྟོབས་སྤེལ་ཡོད་པ་དང་ཨ་མི་རི་ཀར་རྒྱ་ནག་གི་དཔོན་རིགས་ཚོ་ལ་ཉེས་ཆད་འགེལ་དགོས་པའི་ནན་སྐུལ་བྱས་པའི་ནག་ཉེས་བྱས་ཡོད་པ་ཁ་ས་ཁྲིམས་གཏུག་བྱེད་པ་པོས་བཤད་བཞག་དེ་ཡང་ཨེ་པི་གསར་ལས་ཁང་གིས་ཧོང་ཀོང་ནས་ཁ་ས་གནས་ཚུལ་སྤེལ་བའི་ནང། ལོ་ན་བདུན་ཅུ་དོན་དྲུག་ལ་སོན་པ་ཧོང་ཀོང་གི་ཚོང་པ་གྲགས་ཅན་ཇི་མི་ལའེ་ལགས་ཁོང་ནི Apple Daily ཞེས་པའི་གསར་ཤོག་འགོ་འཛུགས་གནང་མཁན་དེ་ཡིན་པ་དང། ད་ཆ་རྒྱ་ནག་གཞུང་གི་གནོན་ཤུགས་འོག་གསར་ཤོག་དེ་སྒོ་བརྒྱབ་ཟིན་ཡོད་པ་རེད། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར། ཧོང་ཀོང་ནང་གཞི་རྒྱ་ཆེ་བའི་དམངས་གཙོའི་ལས་འགུལ་སྤེལ་བར་བརྟེན། རྒྱ་ནག་གིས་རྒྱལ་ནང་བདེ་སྲུང་གི་ཁྲིམས་གཞི་ཞིག་འགེལ་བའི་རྗེས། ཉིས་སྟོང་ཉི་ཤུ་ལོར་ཁོང་འཛིན་བཟུང་བཙོན་འཇུག་བྱས་ཡོད་པ་རེད། ཇི་མི་ལའེ་ཁོང་ལ་རྒྱལ་ནང་བདེ་སྲུང་དང་འབྲེལ་བའི་ཁྲིམས་ཞིབ་བྱ་བཞིན་པ་དེར་ཕྱི་རྒྱལ་གྱི་གཞུང་མང་པོ་དང་ཚོང་དོན་ཆེད་ལས་པ། ཁྲིམས་དོན་མཁས་པ་སོགས་མང་པོས་ལྟ་ཞིབ་ནན་པོ་བྱ་བཞིན་ཡིན་འདུག་མང་པོ་ཞིག་གིས་ཁྲིམས་ཞིབ་འདི་ནི་ཧོང་ཀོང་མི་མང་ལ་རང་དབང་ཡོད་མེད་དང་དེ་བཞིན་ཁྲིམས་ཀྱི་དབང་སྒྱུར་གྱི་རང་དབང་ཡོད་མེད་ཀྱི་ཚོད་ལྟ་ཞིག་ཡིན་པའི་བསམ་ཕྱོགས་འཛིན་གྱི་ཡོད་པ་རེད། ཁ་ས་ཁོང་ཁྲིམས་ཞིབ་ཆེད་ཁྲིམས་ཁང་ནང་ལ་ཕེབས་པའི་སྐབས། འཛུམ་མུལ་མུལ་ངང་ཁོང་གི་ནང་མིར་མར་གཟིགས་ནས་ཕྱག་གཉིས་ཐལ་མོ་སྦྱར་ནས་ཡི་རང་བསྔགས་བརྗོད་མཚོན་པ་གནང་བཞག་ཁོང་གིས་ཁོང་ལ་བཙུགས་པའི་ནག་ཉེས་ཕྱི་རྒྱལ་བ་དང་ངན་པ་ལག་འབྲེལ་བྱས་པ་ནས་གྲོས་ངན་བཤམས་པ་དང། གསར་ཤོག་ཐོག་གྱེན་ལངས་ཀྱི་ངན་སྐུལ་བྱས་པའི་གནས་ཚུལ་སྤེལ་བ་ནག་ཉེས་དེ་གཉིས་ལ་ངོས་ལེན་གནང་མི་འདུག་ཁ་ས་ནི་ཁོང་ལ་ཁྲིམས་ཞིབ་བྱས་པའི་ཉི་མ་ལྔ་པ་དེ་ཡིན་པ་དང་ཁྲིམས་གཏུགས་བྱེད་པ་པོ Anthony Chau ཡིས་ཇིམ་མི་ལའེ་ཁོང་གིས Apple Daily གསར་ཤོག་གི་འཛིན་སྐྱོང་མཐོ་གྲས་དང་རྩོམ་སྒྲིག་འགན་འཛིན་སོགས་སུ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ནག་ཅན་ཕྱིར་སྤྲོད་བྱ་དགོས་པའི་ཁྲིམས་འཆར་ལ་ངོ་རྒོལ་བརྒྱབ་དགོས་པའི་གནས་ཚུལ་དང། དེ་བཞིན་དམངས་གཙོའི་ལས་འགུལ་སྤེལ་མཁན་གྱི་འདོད་ཕྱོགས་ཀྱི་གནས་ཚུལ་སྤེལ་དགོས་པའི་བཀའ་བཏང་ཡོད་པའི་དཔང་རྟགས་སོགས་ཁྲིམས་དཔོན་ལ་མིག་སྟོན་བྱས་འདུག་ད་ལྟ་ཁྲིམས་ཞིབ་མུ་མཐུད་ནས་འགྲོ་བཞིན་པ་རེད།
གསར་འགྱུར་གཞན་ཞིག་ལ་ལྷོ་རྒྱ་ནག་རྒྱ་མཚོའི་མཚོ་གླིང་ཁག་ནང་རྩོད་རྙོག་ཡོད་མུས་ལ་མ་ལྟོས་པར་རྒྱ་ནག་གིས་ཁུལ་དེར་དམག་སྦྱོང་བྱེད་རྒྱུ་ཡིན་ལུགས་བཤད་འདུག་དེ་ཡང་ལྷོ་རྒྱ་ནག་རྒྱ་མཚོའི་མཚོ་གླིང་ཐོག་དཔུང་འཇོག་བྱས་པའི་དམག་མི་ཚོས་གཟའ་ལྷག་པ་དང་ཕུར་བུ་ཉིན་གྲངས་གཉིས་རིང་མཚོ་དང་གནམ་དམག་སྡེ་ཚན་གྱི་དམག་མི་ཚོས་སྲུང་བྱའི་དམག་སྦྱོང་བྱེད་རྒྱུ་ཡིན་ལུགས་ཁུལ་དེའི་དམག་སྤྱིས་ང་ཚོས་རང་གི་རྒྱལ་ཁབ་ཀྱི་མཚོ་ཁའི་བདག་དབང་དང་ངོ་བོ་བདེ་འཇགས་སྲུང་སྐྱོབ་ཆེད་དགོས་ངེས་ཀྱི་སྦྱོང་བརྡར་བྱེད་རྒྱུ་ཡིན་ལུགས་གནས་ཚུལ་ངོ་སྤྲོད་བྱས་ཡོད་པ་རེད། སྤྱི་བཏང་གོང་དུ་ཞུས་པའི་ལྷོ་རྒྱ་ནག་རྒྱ་མཚོའི་མཚོ་གླིང་གི་བདག་དབང་ཐོག་རྒྱ་ནག་མཉམ་ཧྥི་ལི་པིན་དང་ཝེ་ཏི་ནམ་མ་ལེ་ཤི་ཡ་འབུར་ནེ་དང་དེ་ག་ནང་བཞིན་ཕྱོགས་གཞན་ཞིག་ནས་ཉི་ཧོང་ཐེ་ཝན་བཅས་རྒྱལ་ཁབ་ཁག་ཅིག་དང་རྙོག་དྲ་ཡོད་མུས་ཡིན་པ་རེད། རྒྱ་ནག་གིས་རྒྱུན་དུ་མཚོ་གླིང་དེ་དག་ཆ་ཚང་རྒྱ་ནག་རང་ཉིད་ལ་བདག་དབང་ཡོད་ལུགས་བཤད་ཀྱི་ཡོད་པ་རེད། ལྷག་པར་དུ་ཉེ་ཆར་ཧྥི་ལི་པིན་དང་རྒྱ་ནག་དབར་མཚོ་ཁའི་སྟེང་ཉ་པ་དང་གྲུ་ཁ་བཏང་བའི་གནད་དོན་དང་འབྲེལ་བའི་རྩོད་རྙོག་བྱུང་ཡོད་པ་དང་ཕྱོགས་གཉིས་ཕན་ཚུན་ཉེས་འཛུགས་བྱེད་རེས་བྱས་ཡོད་པ་རེད་ལ་རྒྱ་ནག་གིས་ཧྥི་ལི་པིན་ལ་དོན་མེད་རྙོག་གྲ་བཟོ་གི་ཡོད་ལུགས་དང་ཕྱོགས་གཅིག་ནས་དེར་ཨ་མི་རི་ཀས་རྒྱབ་སྐྱོར་བྱེད་ཀྱི་ཡོད་ལུགས་སྐྱོན་འཛུགས་བྱས་པ་སོགས་ཀྱི་གནས་ཚུལ་བྱུང་མྱོང་ཡོད་པ་རེད། མཱ་ཡན་མར་གྱི་གོ་མཚོན་ལྡན་པའི་ས་གནས་ཡུལ་མིའི་གྱེན་ལོག་དམག་མིས་དྲག་པོའི་སྒྲིག་འཛུགས་ཀྱི་ཐད་འཕུར་གནམ་གྲུ་ཞིག་ལ་མེ་མདའ་བརྒྱབ་ནས་མར་ཕབ་བཞག་དེ་ཡང་བེང་ཀོག་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཐད་འཕུར་གནམ་གྲུ་དེ་བཞིན་མཱ་ཡན་མར་གྱི་བྱང་ཕྱོགས་མངའ་སྡེ་ཀ་ཆེན་ནས་རྒོལ་འཛིང་བྱ་ཡུལ་ས་ཁུལ་དུ་དགོས་མཁོ་ཁག་བསྐྱར་དུ་མཁོ་སྤྲོད་བྱ་ཆེད་འཕུར་སྐྱོད་བྱེད་སྐབས་གཏོར་སྐྱོན་བཏང་བ་ཞིག་ཡིན་ལུགས་གཞུང་ལ་ངོ་རྒོལ་བྱེད་མཁན་ཀ་ཆེན་རང་དབང་དམག་མིའི་མགྲིན་ཚབ་པ་ཀར་ནལ་ནོའོ་བུའུ་ཡིས་བཤད་བཞག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་དྲག་པོའི་དམག་མིས་མི་དམངས་ཀྱིས་འོས་འདེམས་བྱས་པའི་ལྕམ་ཨང་སན་སུའུ་ཀི་མཆོག་གིས་དབུ་ཁྲིད་པའི་སྲིད་གཞུང་མགོ་རྟིང་སློག་ནས་སྲིད་དབང་བཙན་བཟུང་བྱས་པའི་རྗེས་དམངས་གཙོར་དགའ་ཞེན་ཆེ་བའི་འགོག་རྒོལ་དམག་མིས་གྲངས་ཉུང་མི་རིགས་ཀྱི་ཡུལ་དམག་དང་མཉམ་དྲག་པོའི་དམག་མིའི་སྒྲིག་འཛུགས་ལ་གྲངས་ཉུང་མི་རིགས་ལ་རང་སྐྱོང་དབང་ཚད་ཆེ་ཙམ་དགོས་པའི་དགོས་འདུན་བཏོན་ནས་ངོ་རྒོལ་གྱི་ལས་འགུལ་སྤེལ་བཞིན་པ་རེད། མི་དམངས་གྱེན་ལོག་དམག་མིས་གཞུང་གི་ཐད་འཕུར་གནམ་གྲུ་བརྡབ་སྐྱོན་བཏང་བའི་གནས་ཚུལ་འདི་དངོས་འབྲེལ་ཡིན་མིན་དྲག་པོའི་དམག་མིའི་གཞུང་གིས་ད་ལྟ་གང་ཡང་བཤད་མེད་ཀྱང། ཀ་ཆེན་ས་གནས་ཀྱི་འགྲོ་བ་མིའི་ཐོབ་ཐང་ལས་ཁང་གི་ཇཱ་ཀོབ་ཟེར་བས་གྱེན་ལོག་དམག་མིས་དེ་བདེན་པ་ཡིན་པའི་ཁུངས་སྐྱེལ་བྱས་བཞག་ཞེས་བཤད་བཞག། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་གོ་ལའི་མཛེས་མའི་འགྲན་བསྡུར་རམ Miss Global ཞེས་པའི་འགྲན་བསྡུར་ནང་མཉམ་ཞུགས་གནང་བའི་སྐོར་འབྲེལ་ཡོད་མི་སྣར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྡུས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། དེང་སྐབས་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་གནས་བཞུགས་དགུང་ལོ་ཉི་ཤུ་རྩ་བདུན་ལ་ཕེབས་པའི་བོད་པའི་བུ་མོ་ན་གཞོན་བསྟན་འཛིན་དཔལ་སྒྲོན་ལགས་བོད་མིའི་སྐུ་ཚབ་གནང་སྟེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་མཛེས་མའི་འགྲན་བསྡུར་རམ Miss Global Pageant ཞེས་པའི་ནང་མཉམ་ཞུགས་གནང་འདུག། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་བཞུགས་སྒར་རྡ་རམ་ས་ལར་བོད་ཀྱི་མཛངས་མའི་འགྲན་བསྡུར་གནང་སྐབས་ཨང་དང་པོའི་རྒྱལ་ཁ་ཐོབ་པ་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་གོ་ལའི་མཛེས་མའི་འགྲན་བསྡུར་གྱི་ངོ་དེབ་ཐོག་ཟླ་བ་གཅིག་ཙམ་གྱི་གོང་ལ་རང་ཉིད་ངོ་སྤྲོད་སོགས་གནང་བའི་བརྙན་ཐུང་དུས་ཡུན་སྐར་མ་གཉིས་དང་ཕྱེད་ཀ་ཙམ་བྱས་པ་ཞིག་སྤེལ་བའི་ནང་གསུངས་དོན།

མཛེས་སྡུག་ལྡན་པའི་བོད་དང་དེའི་རིག་གཞུང་གི་སྐུ་ཚབ་གནང་སྟེ་གོ་ལའི་མཛེས་མའི་འགྲན་བསྡུར་ནང་ཞུགས་རྒྱུའི་གོ་སྐབས་ཐོབ་པ་དེ་ནི་ཁོང་ལ་ཆེ་བསྟོད་ཆེན་པོ་ཞིག་ཐོབ་པ་ཡིན་སྐོར་དང་ཁོང་གི་མཚན་ལ་བསྟན་འཛིན་དཔལ་སྒྲོན་ཞུ་གི་ཡོད་ཅེས་དང་ཁོང་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་མཛངས་མའི་འགྲན་བསྡུར་ནང་མཉམ་ཞུགས་གནང་མཁན་ཞིག་ཡིན་སྐོར་ངོ་སྤྲོད་གནང་འདུག་ཡང་ཁོང་གིས་ཁོང་གོ་ལའི་མཛེས་མའི་འགྲན་བསྡུར་འདིའི་ནང་ཞུགས་ནས

རིག་གཞུང་ཧ་ཅང་ཕྱུག་ལ་གཏིང་ཟབ་ཡོད་པ་ཞིག་ཡིན་པ་བོད་མི་རྣམས་ནི་དཔའ་མཛངས་སྙིང་སྟོབས་ཆེ་ལ་བྱམས་སྙིང་རྗེ་ལྡན་པའི་མི་རིགས་ཤིག་ཡིན་སྐོར་སོགས་གསུངས་འདུག་ཡང་ཁོང་གིས། བོད་མི་རྣམས་ཀྱིས་རང་གི་ཕ་མེས་ནས་བརྒྱུད་པའི་བརྗིད་ཉམས་ཅན་གྱི་རིག་གཞུང་ཁག་བོད་ཀྱི་ལོ་གསར་སོགས་དུས་ཆེན་སྲུང་བརྩི་ཞུ་སྐབས་གླུ་གཞས་སོགས་འཁྲབ་སྟོན་ཞུས་ནས་ཡར་རྒྱས་གོང་འཕེལ་ཕུན་སུམ་ཚོགས་པ་ཡོང་བའི་སྨོན་འདུན་ཞུ་གི་ཡོད།

ཡིད་ཆེས་དཀའ་བའི་གོ་ལའི་མཛངས་མའི་འགྲན་བསྡུར་གྱི་འགྲུལ་བཞུད་ནང་མཉམ་ཞུགས་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་དང། ང་ཚོ་ཚང་མ་མཉམ་འབྲེལ་སྒོ་ནས་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང་བོད་མི་དམངས་མངོན་གསལ་སྟོན་ཐུབ་རྒྱུ་ཡིན་ལུགས་གསུངས་འདུག་གོ་ལའི་མཛེས་མའི་འགྲན་བསྡུར་རམ Miss Global dot com ཞེས་པའི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་མཛེས་མའི་འགྲན་བསྡུར་ནང་མཉམ་ཞུགས་གནང་མཁན་འཛམ་གླིང་གི་རྒྱལ་ཁབ་བདུན་ཅུ་དོན་ལྔའི་བུ་མོ་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཅིག་ནས་དྲ་ལམ་གྱི་འོས་ཤོག་འཕེན་འགོ་བཙུགས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་བདུན་བར་འོས་ཤོག་འཕེན་ཆོག་གི་འདུག། ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་དང་བུད་མེད་མང་པོས་དྲ་ལམ་ཁག་ཏུ། བསྟན་འཛིན་དཔལ་སྒྲོན་ལགས་ལ་དྲ་ལམ་བརྒྱུད་ནས་འོས་ཤོག་འཕེན་ནས་རྒྱབ་སྐྱོར་ཞུ་དགོས་པའི་འབོད་སྐུལ་ལས་འགུལ་ཞིག་སྤེལ་བཞིན་འདུག་པས་འདིའི་སྐོར་ནིའུ་ཡོག་དང་ནིའུ་ཇེར་སི་ས་གནས་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་སྒྲོལ་དཀར་ལྷ་མོ་ལགས་ལ་གནས་འདྲི་ཞུས་པས་ཁོང་གིས་གསུངས་དོན།
ད་གང་ལྟར་རི་མོ་རང་བོད་མི་གཅིག་བྱས་ཨ་ནི་བོད་པའི་མིང་ཁྱེར་ནས་འགྲོ་གི་ཡོད་ཙང་ངས་ཚོགས་པ་ཆེ་ཁག། ཚང་མ་ལ་དུ་སུ་རེ་བ་བརྒྱབ་རྗེས་ཨ་ནེ་མོ་རང་གིས་དུ་སུ་ཁྱེད་འདི་ཁྱབ་བསྒྲགས་བྱེད་ཐུབ་ན་ཡག་པོ་འདུག་ཨ་ནེ་གང་ལྟར་མོ་རང་མཐའ་མའི་ཐག་གཅོད་ལ་བོད་ཀྱི་མིང་ཁྱེར་དུས་བསམ་པ་ཨ་ནེ་ཅིག་རྒྱབ་སྐྱོར་གྱིས་བྱེད་ཐུབ་ན་ཡག་པོ་འདུག་ལབ་ནས་ཚོགས་པ་ཆེ་ཁག་ལ་དུ་སུ་རེ་འབོད་ཞུས་པ་ཡིན་ད་ནང་བཞིན་ང་བུད་མེད་ལྷན་ཚོགས་ཀྱིས་ཨ་ནེ་ངོ་དེབ་དང page དང་ད་ག་བ་ཁྱབ Instagram དང་ཚང་མ་ལ་ཁྱབ་བསྒྲགས་བྱེད་ཡ་ལ་ཨ་ནེ་མོ་རང་ལ་རྒྱབ་སྐྱོར་བྱས་པ་ཡིན་སི་ཞུ་འདོད་བྱུང། ཡང་བོད་པའི་བུད་མེད་ཞིག་གིས་དྲ་རྒྱ་བརྒྱུད་ནས་འོས་ཤོག་འཕེན་སྟངས་སྐོར་གསུངས་དོན། རྣམ་པ་ལྷན་རྒྱས་ཚང་མ་བཀྲ་ཤིས་བདེ་ལེགས་ཨན་ད་ལྟ་དེ Former Miss Tibet བསྟན་འཛིན་དཔལ་སྒྲོན་ཨ་མོ་རང་ད་ལྟ་དེ Miss Global ནང་ལོགས་ལ་ཡག་ཨ་ནི་འགྲན་བསྡུར་འདུག་ག་ཕེབས་རེ་བཞག་ཨན་སྐུ་མཁྱེན་ཡིན་ཅིག་མིན་ཅིག་བྱེད་དེ་ནང་ལོགས་ལ་ཡག་ཨ་ནི Vote བླུག་རོགས་གནང་ཞུ་ཡས་ཡིན་ཨན་ད་ལྟ་དེ་འགྲོ་སྟངས་དེ་དེ་འདྲ་འགྲོ་གི་རེ་བཞག་དེ་ལ་ཡག Miss Global dot com Vote ལས་དེ་ལ་བསྣན་དེ་ལ་ཅིག་བསྣན་དགོས་ས་རེད་ཨན་དེ Second ཅིག་སྒུག་དགོས་ས་རེད་དེ་ཨན་འདུག་ཡག Scroll བྱེད།

ཨ་འདི་ར་རང་རེད་འདུག་སྣེ་མོ་ཏོ། ཨ་ནི་མི་དེ་པི་ཤ་མང་པོ་ཞིག་འདུག་ད་ཡིན་ཅིག་མིན་ཅིག་བྱེད་འོང་འདུག་འདི། དེ་བོད་པའི་སྐད་ཆ་དེ་ལ་ཅིག་བསྣན་ན་ཨ་ནི་ད་འདི Vote འགྲིག་གི་ཡོད་ས་རེད་ཁོ་ཅིག་ཁྱེད་རྣམ་པ་ཚང་མ་ད་ལྟ་དེ Support གནང་རོགས་གནང་ཞུ་ཡས་ཡིན། ཨ་ནི་བསྟན་འཛིན་དཔལ་སྒྲོན། ར། བསྟན་འཛིན་དཔལ་སྒྲོན་དེ་མོ་རང་ལ Support གནང་རོགས་གནང། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་བློ་བཟང་དབང་རྒྱལ་ལགས་ཀྱིས་འགོ་ཁྲིད་ཞུས་པའི་བོད་ཀྱི་མཛངས་མའི་འགྲན་བསྡུར་སྐབས་བཅོ་ལྔ་པའི་ནང། བོད་པའི་བུ་མོ་བསྡོམས་དགུ་མཉམ་ཞུགས་གནང་བའི་ཁོངས་ནས་བསྟན་འཛིན་དཔལ་སྒྲོན་ལགས་ལ་ཨང་དང་པོའི་རྒྱལ་ཁ་ཐོབ་འདུག་ཁོང་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ནས་ཡིན་འདུག། ལེ་ཚན་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན།
ཐེངས་འདིའི་བཅར་འདྲིའི་ལེ་ཚན་ནང། བོད་ཀྱི་རྒྱལ་པོ་སྲོང་བཙན་སྒམ་པོ་བར་དུ་བོད་ནང་དུ་བོད་སྨན་རྣམས་བོད་པ་རང་ཉིད་ཀྱིས་རང་སྐྱ་འཕེར་བ་ཞིག་ཡིན་ནམ། ཡང་ན། ཕྱིའི་སྨན་དཔྱད་དར་ཡོད་མེད་སྐོར་དང། དམིགས་བསལ་དེ་སྔ་བོད་ཀྱི་བཙན་པོའི་སྐབས། བོད་ཀྱི་མཁས་པས་བརྩམས་པའི་སྨན་གྱི་དཔེ་ཆ་རྙིང་པ། རྒྱ་གར་ནང་ད་ལྟ་མཇལ་རྒྱུ་ཡོད་མེད་སོགས་ཀྱི་སྐོར་ལ། རྒྱ་གར་ཝཱ་ར་ནཱ་སི་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་བོད་སྨན་དགེ་རྒན་ཆེན་མོ་སློབ་དཔོན་རྡོ་རྗེ་དགྲ་འདུལ་ལགས་སུ་གཡུ་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།

ལྷག་དོན་ལྷ་ཐོ་ཐོ་རི་གཉན་བཙན་སྐབས་ལ་རྒྱ་གར་ནས་བི་བྱི་དགའ་བྱེད་དང་བི་ལྷ་དགའ་མཛེས་གཉིས་བོད་དུ་ཡོང་ནས་བོད་ལ་སྨན་གཞུང་དར་བའི་སྐོར་བོད་སྨན་ལོ་རྒྱུས་ནང་འཁོད་པ་དེ་ནི་སྐབས་དེར་ནང་ཆོས་བོད་ལ་དར་བར་བརྟེན་ནས་རྒྱ་གར་གྱི་སྨན་གཞུང་བོད་ལ་དར་ཚུལ་བཤད་སྲོལ་བྱུང་བ་ལས་དོན་དུ་རྒྱ་གར་གྱི་སྨན་གྱི་ལོ་རྒྱུས་ནང་དུ་གསལ་མེད་པ་མ་ཟད་རྒྱ་གར་གྱི་མཁས་པའི་ནང་ལ་ཡང་ཤོད་རྒྱུ་མེད་པའི་སྐོར་ངོ་སྤྲོད་གནང་བྱུང།
རྒྱལ་རབས་འདི་བར་དུ་སྲོང་བཙན་སྐབས་དང་བོ་ད་སྨན་དཔྱད་དང་གཅིག་རིག་གནས་དང་དུ་ཚང་མ་ཨེ་ནས་བོན་རེད་ཤག་ཟེར་དེ་ད་ལྷ་ཐོ་ཐོ་རི་གཉན་བཙན་བར་དུ་ད་ད་བོན་གྱི་སྨན་དཔྱད་དང་བོན་གྱི་རིག་གཞུང་དང་བོན་རང་ཡིན་པ་མ་གཏོགས་གཅིག་ཨེ་ནས་ནང་པའི་གཞུང་ལ་སོགས་པ་དང་གཞན་གྱི་ཨེ་ནས་གཞུང་ད་ཡོད་མ་རེད་བ་ཨེ་ནས་ཕྱི་ལོགས་ནས་བྱུང་བ་ཡང་དཀོན་པོ་རེད་བ་ཡོད་མ་རེད་བ།

རྒྱ་གར་ཁོ་རང་ཚོ་མཁས་པའི་ནང་ལ་ཨ་ནེ་བི་བྱི་དགའ་བྱེད་དེ་བི་ལྷ་དགའ་མཛེས་ཟེར་ཏེ་ཤེས་ཀྱི་མི་འདུག་ཨ་ང་ཚོའི་གི་ལོ་རྒྱུས་ནང་ལ་དེ་རིགས་བཤད་བསྡད་པ་མ་གཏོགས་ད་འདི་ཡང་ཅིག་ནང་པའི་གི་སྨན་གཞུང་དར་བ་སོང་ཙང་འདི་ཡི་གི་ཨ་ནེ་འདི་ཐོས་ག་ལ་གསོ་བ་རིག་པ་དར་རེད་ཟེར་ནས་ཅིག་ད་རིག་པས་གབ་བཤད་མེད་འགྲོ་བསམ་ཙང་འགྲོ་ཅིག་མ་གཏོགས་ཅིག་བི་བྱི་དགའ་བྱེད་བི་ལྷ་དགའ་མཛེས་དེ་ཚོ་རྒྱ་གར་ནང་ལ་གྲགས་བསྡད་པ་ཅིག་རེད་མི་འདུག་ཅི་ཁེ་རྙེད་གི་མི་འདུག་སྐད་ཆ་དེ་འདྲ་དྲིས་ཡིན་པས་ཞེ་དྲགས་གོ་ཚོད་ཀྱི་མི་འདུག་ཨོ་དེ་འདྲའི་འདྲ་བོ་ཞིག་འདུག་རྒྱ་གར་ཁོ་རང་ཚོའི་ལོ་རྒྱུས་ནང་ལ་དམིགས་བསལ་གི་ཅང་བི་ལྷ་དགའ་མཛེས་བི་བྱི་དགའ་བྱེད་ཟེར་དེ་འདྲ་ཁེལ་རྙེད་གི་ཟེར་མི་འདུག་ཡིན་ན་ཡང་ད་འདྲ་བོ་འདྲ་བོ་དེ་འདྲ་ཡོད་སྲིད་གི་རེད་བ།

འདི་སོང་ཙང་ཕུན་སུམ་ཚོགས་པའི་བོན་རྒྱལ་རེད་དོ་བོན་གྱི་རྒྱལ་པོ་ཟེར་གྱི་འདུག་ད་བོན་རང་མ་གཏོགས་མེད་པ་ཡིན་གྱི་རེད་ཨེ་ནི་འདི་མ་ཟད་ཨེ་ནི་ལྷ་ཐོ་ཐོ་རི་གཉན་བཙན་གྱི་སྲས་དེ་ཁྲི་གཉན་ཟུང་བཙན་རེད་བ་ཁྲི་གཉན་ཟུང་བཙན་ལ་མིང་གཞན་དག་ཅིག་ལ་ཀླུ་གཉན་ཟུང་བཙན་ཟེར་གྱི་ཡོད་རེད་ད་ཀླུ་གཉན་ཟུང་བཙན་སྲས་དེ་ག་རེ་ཟེར་ན་ཁྲི་སྲོང་ལྡེ་བཙན་ལ་ད་སྲས་མོ་ཡོད་ཀྱི་རེད་སྲས་མེད་རེད་བ་རྒྱལ་རྒྱུད་འཛིན་མཁན་གྱི་སྲས་མེད་དུས་ཨེ་ནི་ད་ཁོ་རང་གི་སྐུ་གཤེན།

བསྒྱུར་ཡོད་རེད་པ་ད་མེས་ཨག་ཚོམ་ཁ་ལ་འདི་དུས་སྐབས་ལ་གཅིག་ང་ཚོ་ལྕོག་ལ་སྨོན་འབར་ཟེར་མཁན་འདྲ་བོ་ཨ་ནེ་གཅིག་འདི་རིགས་ད་བསྒྱུར་མཁན་དང་སྨན་དཔྱད་ཆེན་མོ་བསྒྱུར་མཁན་རིགས་ལ་གཅིག་ལྕོག་ལ་སྨོན་འབར་དང་ཁར་ཚ་ད་གཅིག་མི་ཁ་ཤས་ཆེ་བ་ཁོ་ཚོ་ཚང་མ་ཡང་ཨ་ནེ་ཁྱུང་པོ་དམ་ཚུགས་དང་ཁྱུང་པོ་ག་ས་ཙི་ཙི་ཟེར་མཁན་རེད་བ་འདི་ཚོ་ཚང་མ་ཡང་བོན་པོ་རྐྱང་པ་རེད་འདུག་བ་འདི་འདྲས་རེད་འདུག་ད་མིང་ཁོ་རང་ནས་ཏེ་སི་ཧ་གོ་གི་རེད་ཚེ་ཚང་གཞུང་འདི་ཚོ་ནང་ལ་ཡང་བོན་པོ་རྐྱང་པ་ཡིན་པ་ཤེས་གི་འདུག་བ་འདི་འདྲས་རེད་ཤག་ད་ག་ནང་བཞིན་གྱི་ལོ་རྒྱུས་གཞན་དག་ཚོ་ནང་ལ་ཡིན་ན་ཡང་ཨ་ནེ་ད་ད་མང་པོ་ཅིག་གི་ནང་ལ་ཨ་ནེ་འདིའི་བར་དུ་བོན་གྱི་མ་གཏོགས་བྱུང་ཡོད་མ་རེད་དཔེར་ན་ལྷ་ཐོ་ཐོ་རི་གཉན་བཙན་སྐུ་ཐོག་ལ་གཅིག་སྐར་ཚོགས་ད་མི་ཐོག་བཞི་ནས་འདིའི་དོན་ཤེས་པར་འགྱུར། འདི་མ་གཏོགས་ད་ལྟ་གསང་བ་གཉན་པོ་གསང་བ་ཟེར་ནས་མིང་བཏགས་ནས་སྲོང་བཙན་སྒམ་པོ་བར་དུ་སྦས་ནས་བཞག་པ་ན་ཡི་ཆེད་དུ་ཁོ་དར་ཡ་དེ་དར་ཡོད་མ་རེད་ཁོ་ཕ་གི་ནང་བཞག་ཤེས་རེད་བ་བྱེད་སྟངས་རྒྱལ་པོ་གི་ད་བང་མཛོད་ནང་ལ་བཞག་ཤེས་ནས་མ་གཏོགས་མཆོད་པ་བྱེད་ནས་བཞག་པ་མ་གཏོགས་འཕྲིན་ལས་འགྲོ་བ་བྱུང་ཡོད་མ་རེད་བ་འོ་འདི་འདྲའི་འགྲོ་བ་རེད་དོ་འདི་འདྲའི་གི། རེད་བསྒྱུར་ཡོད་རེད་ཨེ་ནི་ད་ག་ནང་བཞིན་སྨན་གྱི་གཞུང་སྒྲོག་ཆགས་བྱས་པ་ཡིན་ན་ཡང་སྔོན་མ་ད་རྒྱ་གར་གྱི་ཚེའི་རིག་བྱེད་ཀྱི་སྨན་པ་མཁས་པ་གྷི་རིག་གི་སྨན་པ་མཁས་པ་ད་ག་ནང་བཞིན་རྒྱ་ནག་གི་སྨན་པ་མཁས་པ་ལ་སོགས་པ་ད་སྨན་གཞུང་འདི་འདྲ་མང་པོ་ཞེ་པོ་ཅིག་བསྒྱུར་བཅུག་ཞེ་པོ་བྱས་པའི་ལོ་རྒྱུས་ཡོད་རེད་པ་རྒྱལ་པོ་དེ་ཚོ་ཡིན་ན་ཡང་འདི་ཚོ་ཨེ་ནི་ཅིག་རྒྱལ་པོ་གི་ཕོ་བྲང་གི་བང་མཛོད་ང་ཚོ་མ་དེང་སང་ནི་དཔེ་མཛོད་ཟེར་འདིའི་ནང་ལ་བཞག་བཞག་ནས་མ་གཏོགས་ཅིག་གི་མཛད་འཕྲིན་རྒྱས་པ་དེ་འདྲ་བྱུང་ཡོད་ས་མ་རེད་དེ་ད་སྐབས་རེ་སྐབས་རེ་རྒྱལ་པོ་དེ་ཚོ་གི་ཨེ་ནས་ས་སྲུང་ལ་བཏང་ཟེར་ནས་བོད་མཐའ་མཚམས་སྲུང་མཁན་ལ་བཏང་འདུག་ག་ལ་ཨེ་ནས་ཡག་པོ་སྲུང་བ་ནི་རྔན་པ་ལ་ཨེ་ནས་སྨན་གཞུང་དེ་སྤྲད་ཀྱི་འདུག་ཨ་ཡོངས་ལ་ཁྱབ་ཀྱི་ཡོད་ཟེར་མ་ད་སྨན་གཞུང་དེ་རེད་པས་རྔན་པ་ལ་སྤྲད་པའི་ལོ་རྒྱུས་དེ་འདྲ་མང་པོ་ཡོད་རེད་དེ་ཡིན་པ་སོང་ཙང་ད་རྒྱ་ཁྱབ་ཆེན་པོ་མེད་པ་དེ་འདྲ་རེད་འདུག་ད་འདི་ཡང་གང་ཡོད་པ་དེ་ཨེ་ནས་རྒྱལ་པོ་ཁོ་རང་ཚོ་བླ་སྨན་པ་དེ་ཚོ་བོན་པོ་འདུག་པ་མང་ཆེ་འདི་སོང་ཙང་གཅིག་ཕལ་ཆེ་ད་སྲོང་བཙན་སྒམ་པོ་བར་དུ་ཕལ་ཆེ་ད

ལྟ་ཅིག་བཙུན་མོ་ནས་ཚུན་ཆད་ཚང་མ་བོན་པོ་ཡིན་པའི་སྟོན་གྱི་འདུག་པ་འདི་སོང་ཙང་ལ་ངས་གན་ད་ཡས་ལ། སྲོང་བཙན་སྒམ་པོ་བར་དུ་ཨ་ནེ་རིག་གནས་དང། རིག་གཞུང་ལྟར་སེ་ན་རེ་ད་ག་རེ་ཡིན་ན་མང་ཆེ་བོན་རང་གཞི་ལ་བཞག་ནས་རེད་བཞག་ཟེར་ནས་འོང་འདི་ངས་ད་ང་རང་གི་ད་དེ་དེབ་རེ་ཀློག་ནས་མང་ཆེ་ལ་འོ་འདི་འདྲ་བ་ཤེས་ཀྱི་འདུག་ནའོ་འདི་འདྲ་འདྲ་བ་ཞེས་རེད་བཞག་འདིའི་རྗེས་ནས་ངས་སྲོང་བཙན་སྒམ་པོ་བར་དུ་བོན་པོའི་སྨན་གཞུང་རེད་བཞག་ཟེར།
ད་དུང་བོད་ནང་དུ་ཡོངས་གྲགས་སུ་བོད་ཀྱི་མཁས་པས་མཛད་པའི་བསྟན་བཅོས་དང་རྒྱ་གར་མཁས་པས་མཛད་པའི་བསྟན་བཅོས་བོད་བསྒྱུར་ཞུས་པའི་བསྟན་འགྱུར་བཅས་ཡོད་པ་ལས་རྒྱ་གར་གྱི་མཁས་པས་མཛད་པའི་སྨན་གཞུང་བོད་བསྒྱུར་ཞུས་པའི་བསྟན་འགྱུར་བོད་ནང་དུ་མཇལ་རྒྱུ་ཡོད་ཀྱང་བོད་ཀྱི་མཁས་པས་མཛད་པའི་སྨན་གཞུང་གི་དཔེ་རྙིང་རྒྱ་གར་ནང་དུ་མཇལ་རྒྱུ་ཡོད་མེད་སྐོར་ལ་བཀའ་འདྲི་ཞུས་པ་ཡིན།
སྲོང་བཙན་སྒམ་པོ་ནས་མར་ཨ་ནི་རྒྱལ་རབས་དང། སྲོང་བཙན་སྒམ་པོ་དེ་སུམ་སོ་གསུམ་པ་རེད་བ་སུམ་ཅུ་སོ་གསུམ་པ་ནས་ཨ་ནི་རྒྱལ་རབས་ད་ལྔ་ཡི་རིང་ལ་ཨ་ནི་བསོད་ནམས་དར་བའི་སྤུ་རྒྱལ་ལྔ་ཟེར་ནས་ཟེར་གྱི་རེད་འདིའི་གཞུག་དེ་ལ་ཨ་ནི་རྒྱལ་ཐོག་སུམ་སོ་དྲུག་པ་འདུས་སྲོང་མང་རྗེ་ནས་བྱས་ནས་ཨ་ནི་ཤིན་ཏུ་སྐྱིད་པའི་གདུང་རབས་ལྔ་ཟེར་ནས་འདུག་ཟེར་གྱི་རེད་བྱས་ཙང་འདི་ཚོའི་རིང་ལ་ཨ་ནི་ཆོས་རྒྱལ་དངོས་གནས་རེད་ཤག་སྲོང་བཙན་སྒམ་པོ་ནས་བྱས་ནས་ཨ་ནི་ཆོས་རྒྱལ་ཟེར་ནས་མིང་འདི་ཡང་ཨ་ནི་ཆོས་རྒྱལ་སྲོང་བཙན་སྒམ་པོ་ཆོས་རྒྱལ་གྱི་ཆོས་རྒྱལ་ཟེར་ཏེ་མིང་འདི་འདུག་ཐོགས་བསྡད་པ་འདི་འདྲའི་རེད་ཤག་ད་འོ་ན། རྒྱལ་པོ་དེ་ཚོའི་སྐབས་ལ་ད་སྲོང་བཙན་ནས་བྱས་ནས་མར་བསོད་ནམས་དར་བའི་སྤུ་རྒྱལ་ལྔ་དང་ཤིན་ཏུ་སྐྱིད་པའི་གདུང་རབས་ལྔ་ཟེང་ཟུར་དེ་ཚོའི་གྲངས་སྐབས་ལ་ཨེ་ནས་དཔེ་ཆ་རྩོམ་པ་དང་འདི་འདྲའི་ཡོད་རེད་པས་ཟེར་ན་ཡོད་ཏན་ཏན་ཡོད་རེད་ད་འདི་དུས་ཀ་ལ་ཅིག་གྲངས་ཀ་མང་པོ་ཞུ་ཞུ་ད་དེང་སང་མཇལ་ཡག་གང་ཡོད་མ་རེད་ད་ཁ་སང་བི་ཇི་པོ་ཏི་ཁ་སེར་ཟེར་མཁན་དང། ད་ནི་སྨན་དཔྱད་ཟླ་བའི་རྒྱལ་པོ་ཟེར་མཁན་འདྲ་བོ་དང་འདི་འདྲ་རེ་ཟུང་རེ་ཟུང་ད་ལྟ་མཇལ་ཡ་ཡོད་རེད་བ། འདི་མ་གཏོགས་གཞན་མའི་མིང་ཙམ་མ་གཏོགས་མཇལ་ཡ་གང་ཡོད་མ་རེད་ཨེ་ནི་ད་ལྟ་ཁོ་ཚོའི་གི་བཙུགས་ངེས་ཀྱི་སྨན་དཔྱད་ཀྱི་གཞུང་རྒྱ་གར་ནང་ལ་མཇལ་ཡ་དེ་བས་ཀྱང་ཡོད་མ་རེད་གང་ཡིན་ཟེར་ན་ཁོ་ཚོ་མི་རྒྱ་གར་གྱི་མི་མ་རེད་བ་བོད་ཀྱི་མི་རེད་བ་ཞེ་ན་རྒྱ་གར་ནང་ལ་ཅིག་དར་ཡས་ཡོད་མ་རེད་བ་གཞན་དག་ཕལ་ཆེར་ནི་རྒྱ་གར་ཁོ་རང་ནང་ལ་སྨན་དཔྱད་ཀྱི་གཞུང་ལུགས་དར་ཏེ་ཡོད་དཔེར་ན་ང་ཚོ་ཡན་ལག་བརྒྱད་པའི་སྙིང་པོ་བསྡུས་པའི་གི་འགྲེལ་པ་ཟླ་ཟེར་བཏགས་ཡོད་དེ་ང་ཚོ་ཡན་ལག་བརྒྱད་པའི་རང་འགྲེལ་ཟེར་ཡོད་ཡན་ལག་བརྒྱད་པའི་རང་འགྲེལ་ཟེར་དེ་རྒྱ་གར་གྱི་སྨན་གཞུང་རེད་བོད་ལ་སྨན།

དཔྱད་ཟླ་བའི་རྒྱལ་པོ་ལ་སོགས་པ་ཁ་ཤས་ཤིག་མ་གཏོགས་གང་མཐོང་ཡ་མི་འདུག་ག་ད་དེ་ཚོ་ནི་ད་ལྟ་གསོ་རིག་ཀུན་བཏུས་ལ་སོགས་པ་དེ་ཚོའི་ནང་ལ་ཐོན་གྱི་འདུག་ག་དེ་འདྲ་མང་པོ་བཞུགས་ཡོད་རེད། ཨ་ནི་སྨན་དཔྱད་ཟླ་བའི་རྒྱལ་པོ་ཡིན་ན་ཡང་ཨ་ནི་པར་མ་མང་པོ་འདུག་ག་འདྲ་མི་འདྲ་དུས་ཚང་མ་ད་ད་ལྟ་ལྷ་སའི་གི་པར་མ་དང་དེ་གསོ་རིག་ཀུན་བཏུས་མང་པོ་ཅིག་ནང་རྒྱ་བོད་ནས་མ་བོད་རིགས་མང་པོ་ཞིག་ཡོད་པ་དེ་ཚོ་ནི་ཐོན་གྱི་འདུག་གཞན་དག་ང་ཚོ་འདི་བ་ལ་ད་དམིགས་བསལ་གྱི་ཡོད་མ་རེད་པ་འོ་དེ་འདྲའི་རེད་ཤག་ཨ་ནི་རྒྱ་གར་ལ་དེ་འདྲའི་ངེད་ཀྱིས་རྩ་བ་ཉིད་ནས་མཐོང་མ་སོང་ཨ་ནི་འདི་མ་ཚད་རྒྱུས་ཤིག་ཡང་མི་འདུག་ཨ་ནི་འབྲེལ་བ་ཅིག་ཡོད་པ་འབྲེལ་བ་ཅིག་ཡང་མཐོང་ཡ་མི་འདུག་སྔན་མ་བོད་ཀྱིས་མཛད་པ་དེ་ཚོ་ད་རྒྱ་ནང་ལ་མཐོང་གི་མ་རེད་ཡོང་གི་མ་རེད་བ་རྒྱ་ཁོ་རང་ཚོ་མི་ཞུ་སྔན་མ་ང་ཚོ་བོད་ལ་བསྒྱུར་ཀྱོག་ཁ་ཤས་ཡང་རྒྱ་ཁོ་རང་ཚོ་བརླགས་ཚར་ནས་ད་མི་འདུག་དེ་ནི་སྔན་མ་བྱུང་ཡོད་ནི་ནི་ཧ་གོ་མ་རེད་བ་ངེད་ཀྱིས་མཇལ་བ་ནི་མ་བྱུང་གཙོ་བོ་དེ་ནི་འདྲ་བོ་རེད་འདུག། རྣམ་པ་ཚོས་གོང་དུ་གསན་པ་དེ་ནི་དེ་སྔ་བོད་ཀྱི་བཙན་པོའི་དུས་རབས་སུ་བརྩམས་པའི་བོད་ཀྱི་གསོ་བ་རིག་པའི་མཁས་པས་མཛད་པའི་སྨན་གྱི་དཔེ་རྙིང་དེང་སྐབས་རྒྱ་གར་ན་མཇལ་རྒྱུ་ཡོད་མེད་སྐོར་བཀའ་འདྲི་ཞུས་པ་ཞིག་རེད། དེ་ནས་མི་རབས་གསར་བ་ཞེས་པའི་ལེ་ཚན་ནང། ཁེ་ན་ཌའི་ཨོན་ཊེ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པའི་སྣེ་ཁྲིད་འོག། Toronto། ཁུལ་དུ།

རྩ་གསུམ་ལོ་འདི་མཇུག་སྒྲིལ་མཚམས་རེད་ད། ཕར་ཕྱི་མིག་ཅིག་གཟིགས་བྱས་ད་ཁེ་ན་ཌ་ནང་ལ་ཡ་ཐོག་མར་བོད་མི་གཞིས་སྤོས་བྱུང་པའི་གནས་ཚུལ་རེད་ད། ད་ལྟའི་ཆར་ལ་ད་ཁེ་ན་ཌའི་གི་བོད་མིའི་སྤྱི་ཚོགས་ལྷག་པར་དུ Toronto ཁུལ་ལ་ཡོད་པའི་ད་བོད་མིའི་སྤྱི་ཚོགས་དེ་བྱང་ཨ་རི་ལ་མཚོན་པ་ཡིན་པས་ན་ད་བོད་མིའི་སྤྱི་ཚོགས་ནང་ལ་ཚགས་ཚུད་ཤོས་འདྲ་བོ་ཅིག་ལ་ཡ་ད་མང་པོས་ངོས་འཛིན་གནང་གི་ཡོད་རེད་བྱས་ཙང་ཁྱེད་རང་གི་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་ཡ་ད་དེ་སྔོན་དང་མ་འདྲ་བའི་གི་བོད་མིའི་སྤྱི་ཚོགས་དེ་སྲ་བརྟན། ག་འདྲས་བྱུང་དང་མ་བྱུང་ཊོ་རོན་ཊོའི་ཁུལ་ལ་བོད་པ་ཚོས་ཀྱི་ད་སྤྱི་པའི་ལས་དོན་ཐོག་ལ་འགན་འཁུར་བཞེས་སྟངས་རེ་འདི་འདྲས་ཐོག་ནས་ཁྱད་པར་ཆེན་པོ་ཡིན་ཏེ་ག་རེ་ཟེར་བ་ཡིན་ན། རྩ་བའི་ཆ་ནས་ད་ལྟ་དུ་རྣམ་རྒྱལ་ལགས་གསུངས་པ་ནང་བཞིན་རེད་བོད་མི་ཚོ་ཐོག་མར་འབྱོར་ཡས་དེ་ད་བདུན་ཅུའི་ནང་ལ་འབྱོར། ཨ་དེ་ནས་ཐ་མ་དེ་ལ་ཡ་བརྒྱད་ཅུ་ཐམ་པའི་ལོ་ལ་ཨ་ནི་གོང་ས་མཆོག་ལ་ཡང་བཀའ་འཁྲོལ་ཞུས་ནས་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པ་ཞིག་འདུག་སེ་བྱས་ནས་འདིའི་སྐབས་ནས་བཙུགས་ཐུབ་པ་བྱུང་ཡོད་རེད། ད་ཕྱིས་སུ་བོད་པ་མང་པོ་ཅིག་དགུ་བཅུ་གོ་བརྒྱད་ལོ་ནས་འདིར་ཕེབས་ཡག་འགོ་བཙུགས་བཙུགས་ནས་སོང་བ་ཅིག་ད་ལྟ་ད་ལྟའི་ཆ་ལ་བྱང་ཨ་རིའི་ནང་ལོགས་ལ་ཨ་ནི་ད་གི་ས་གནས་གཅིག་ལ་ཡང་ཨ་ནི་བོད་པ་མང་ཤོས་འདྲ་བོ་ཅིག་གི་ཆགས་ཡག་གི་གནས་སྟངས་དེ་འདུག་ཆགས་བསྡད་ཡོད་རེད། ད་ཡིན་ནའི་སྔོན་མ་ད་བདུན་ཅུའི་ནང་ལ་ཕེབས་མཁན་ཚོ་གི་ཐོག་མ་ཨ་ནི་མཐོང་རྒྱ་ཐོས་རྒྱ་ཁོང་རྣམ་ཚོ་གི་ཆེན་པོ་ཅིག་ཡོད་པ་གི་གཟིགས་པའི་ཐོག་ནས་ཨ་ནི་གཙོ་བོ་རྒྱལ་བ་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་བྱིན་རླབས་ལ་བརྟེན་ནས་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པ་འདུག་བྱས་ནས་བཙུགས་ཐུབ་པ་བྱུང་ཡོད་རེད་ད་འདིའི་མཇུག་སྐྱོང་དེ་ཕྱིས་སུ་ད་ང་ཚོ་གསར་པ་སླེབས་མཁན་ཚོ་གི་ཡིན་ནའི་ད་ག་རང་སྐོར་ལ་མཉམ་ཞུགས་བྱས་ཨ་ནི། འགན་འཁྱེར་བྱས་བོད་རིགས་སྤྱི་མཐུན་ཚོགས་པ་དེ་ཨ་ནི་དཔེ་མི་སྲིད་གི་ཚགས་ཚུད་པོ་ཅིག་ཆགས་བསྡད་ཡོད་རེད་ཨ་ཕྱིས་སུ་ཉིས་སྟོང་བཞིའི་ལོ་ལ་ད་གོང་ས་མཆོག་གི་དེ་དུས་འཁོར་དབང་ཆེན་ཅིག་གནང་ཐུབ་པ་བྱུང་ཡོད་རེད། འདིའི་སྐབས་ཀྱི་དངུལ་གྱི་ག་རང་བྱུང་པ་དེ་གོང་ས་མཆོག་གི་དེ་བོད་རིགས་སྤྱི་མཐུན་ཚོགས་པ་ལ་མར་གནང་བྱས་ཉིས་སྟོང་བདུན་ལོ་ལ་ང་ཚོ་ད་ལྟའི་གི་ད་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་དེ་འདུག་བྱས་ནས་ཉོས་ཐུབ་པ་བྱུང་ཡོད་རེད། ཉོས་ཐུབ་པ་ཙམ་མ་ཡིན་པའི་ཨ་ནི་དེ་ནས་མུ་མཐུད་ནས་ད་ང་ཚོ་རྒྱུན་ལས་རབས་དང་རིམ་པ་གི་སྐུ་ལས་བསྐྱོན་ནས་ཨ་ནི་ང་ཚོས་གི་ད་དཔེ་ད་སྤྱི་ནོར་རང་བརྩིས་ནས་ཨ་ནི་ད་ད་ལྟའི་ཆ་ལ་གནས་སྟངས་ཡག་པོ་ཅིག་ཆགས་བསྡད་ཡོད་རེད་ཨ་ནི་འདིའི་ཐོག་ལ་ཡག་པོ་ཆགས་པ་མ་ཟད་པའི་ཨ་ནི་འདིའི་ནང་ལོགས་ལ་ཡང་མཐུན་རྐྱེན་འཛོམས་པོ་དཔེར་ན་ད་ང་རང་ཚོ་གི་འདིའི་ནང་ལོགས་ལ་ཡང་མཆོད་ཁང་ཡོད་པ་ཨ་ནི་གཞོན་སྐྱེས་ཚོ་གི་འཕྲོད་བསྟེན་ལ་ཡང་ཨ་ནི་ལུས་རྩལ་རྩེད་ས་ཨ་ནི་རྩེད་མོ་རྩེད་ས་ཡོད་པ། ཨ་ནེ་ཚོགས་ཁང་ཨ་མའི་ནང་ལོགས་ལ་ཡང་ཨ་ནེ། ང་རང་ཚོ་ད་ཅིག་དུས་རྒྱུན་དུ་བོད་པའི་གི་ད་ང་ཚོའི་གཞུང་འབྲེལ་གི་མཛད་སྒོ་ཚང་མ་དེ་ལ་ཡང་གནང་ཐུ་ཡ། ད་ག་ནང་བཞིན་གི་འདིའི་ནང་ལོགས་ལ་ཡང་ཁྲུང་ས་བསྐྱོན་ཐུབ་ཡ་སྤུ་གུའི birthday བཏང་ཐུབ་ཡ། ཨ་ནེ་དམིགས་བསལ་གི་ད་ད་ང་ཚོའི་གི་གཞུང་འབྲེལ་གི་ཆོས་ཕྱོགས་གི་མཛད་སྒོ་ཚང་མ་འདི་ནང་ལ་གནང་ཐུབ་ཡ་གི་འདི་འདྲས་གི་ཆ་རྐྱེན་ཡག་པོ་ཅིག་གི་ཡོད་པའི་བཀའ་དྲིན་ལ་བརྟེན་ནས་ཨ་ནེ་བོད་པ་ཚང་མས་གི་བློ་སེམས་གཅིག་ཏུ་བསྒྲིལ་ནས་ཨ་ནེ་ད་འདིའི་ཐོག་ལ་ང་ཚོའི་གི་ད་རྒན་གཞོན་བར་གསུམ་གི་ཨ་ནི་ནུས་པ་བཏོན་བྱས་ཨ་ནི་ད་ལྟ་ཅིག་ཚགས་ཚུད་པོ་ཞེ་པོ་ཅིག་ཡག་པོ་ཅིག་ཆགས་བསྡད་ཡོད་རེད། ད་ད་ལྟའི་གི་ང་ཚོའི་ཚོགས་པའི་གི་གནས་སྟངས་འདི་ད་ད་ལྟ་ཡིན་ནའི་ཅིག་གི་ང་ཚོའི་ཚོགས་པའི་གི་ཨ་ནི་ལས་འགན་འཁྱེར་ཡག་ལས་འགན་བྱེད་ཡག་ལ་ཡ་འཚང་ཁ་ཤིག་ཤིག་ངས་བྱེད་གི་ཡིན་ངས་གི་དཔེ་ད་དུས་ཚོད་བཏང་གི་ཡིན་ལབ་མཁན་གི་གནས་ཚུལ་དེ་འདྲས་འདྲ་བོ་ཅིག་གི་མང་པོ་བྱུང་ཨ་ནི་ཨ་ནི་འདིའི་ནང་ལོགས་ལ་དམིགས་བསལ་གི་ད་ལྟའི་ང་ཚོའི་གི་བོད་སྤྱི་པ་རང་བསམ་བློ་བཏང་བྱས་ཨ་ནེ་ཆོལ་ཁ་གསུམ་ཨ་ནེ་ཆོས་ལུགས་བར་ལ་ཡ་དབྱེ་བ་མེད་པའི་ཐོག་ནས་ཚང་མ་རྡོག་རྩ་གཅིག་སྒྲིལ་སྒང་ལ་ཨ་ནེ་སྐུ་ལས་གྲུབ་འབྲས་བསྐྱོན་པ་ལ་བརྟེན་ནས་ད་ད་ལྟ་ང་ཚོ་ཕྱིས་སུ་ཨ་ནེ་ཕྱི་རྒྱལ་ལ་འབྱོར་ཡོད་པ་ཡིན་ནའི་ད་བུ་གཅིག་ང་ཚོའི་རྒྱ་གར་བལ་ཡུལ་ལ་ཡོད་པ་ནང་བཞིན་རྡོག་རྡོག་བྱས་ཨ་ནེ་རུག་རུག་བྱས་ཨ་ནེ་ཚང་མས་ཀྱིས་ང་ཚོ་གི་སོ་སོའི་རིག་གཞུང་ཆོས། ཨ་ནི་ད་ག་ནང་བཞིན་གྱི་ང་ཚོའི་སྤྱི་ཚོགས་ནང་ལ་ཡོད་པའི་གི་བླ་ཆེན་ཚོ་རེད་ད་ག་ནང་བཞིན་མཁས་དབང་ཚོ་རེད་ཨ་ནི་གཞོན་སྐྱེས་ལ་ཡང་ཨ་ནི་སློབ་སྟོན་སྤྲད་ཡག་འདི་འདྲས་མང་པོ་ཅིག་ང་ཚོ་གདན་འདྲེན་ཞུས་ཐུབ་གི་ཡོད་པའི་སྐུ་དྲིན་ལ་བརྟེན་ནས་ད་ད་ལྟ་ང་ཚོ་བལ་བལ Toronto གི་ཁུལ་ལ་ཡིན་ན་ད་ད་ལྟ་ང་ཚོ་རུག་རུག་རྡོག་རྩ་གཅིག་སྒྲིལ་སྤྱི་དོན་རྩ་དོན་ཚང་མ་བྱས་ནས་ཨ་ནི་འདི་འདྲས་བྱས་ནས་ད་ཆ་དེ་ཡོད་རེད་འདི་ཞུ་ཡག་ཡིན། ལྷན་རྒྱས་ཚོ Toronto ཆ་བཞག་པ་ཡིན་པས་ན་བོད་དོན་ཆབ་སྲིད་ཀྱི་ཐོག་ལ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་ཡིན་པས་ན་བོད་རིགས་སྤྱི་མཐུན་ཚོགས་པ་གཙོས་པའི་ས་གནས་ན་ཡོད་པའི་བོད་པའི་ཚོགས་སྡེ་ཁག་གི་འགན་འཁུར་བཞེས་པ་དང་གྲུབ་འབྲས་ཐོན་པ་འདྲ་ག་རེ་བྱུང་ཡོད་ན། ད་ད་ལྟ་དཔེར་ན་ངེད་ཅག་འདྲ་བོ་ཅིག་མཚོན་པ་ཡིན་ན་ང་ཚོ་བོད་མི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང

ཀེ་ན་ཌའི་ཁྲིམས་དོན་བློན་ཆེན་གྱི་ཁོ་རང་དྲུང་ཆེ་ཆགས་བསྡད་ཡོད་རེད། ཇེམ་སི་མོ་ལོ་ནི་མཆོག་གིས་ཨ་ནི་དཔལ་ལྡན་སྲིད་སྐྱོང་མཆོག་གྲོས་ཚོགས་ནང་ལ་ཡར་གདན་འདྲེན་ཞུས། ཨ་ནི་ཕེབས་བསུའི་སྣེ་ལེན་ཞུས་པ་དང་ཨ་ནི་གྲོས་ཚོགས་འཐུས་མི་ཚང་མ་ལ་ཡང་ངོ་སྤྲོད་གནང་ཡག་གི་གནས་ཚུལ་འདི་འདྲའི་ཅིག་གིས་བྱུང་ཡོད་རེད་ཆེ་མཐོང་ཐོག་ནས་ཨ་གཉིས་པ་དེ་ལ་ཡང་ཨ་ནི་ཟུར་དུ་ད་དུང་ཡ་གི་བཅར་ཡག་གོ་སྐབས་བྱུང་ཨ་ནི་ང་ཚོ་བྱང་ཨ་རི་གི་དོན་གཅོད་རྣམ་རྒྱལ་ཆོས་དྲུག་ལ་གཙོས་པའི་གི་ཨ་ནི་སྲིད་སྐྱོང་ཚང་མ་ཡང་ཡ་གི་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་དུ་མཇལ་འཕྲད་གནང་ཡ་དང་གྲོས་ཚོགས་ཀྱི་ཚོགས་གཙོ་ངོས་ནས་བོད་པའི་གི་གནད་དོན་མཁྱེན་གི་ཡོད་པ་དང་རྒྱབ་སྐྱོར་ཡོད་པའི་གི་རྣམ་པ་དེ་འདྲས་ཀྱི་ཚོགས་འདུ་བྱེད་ཡ་གཅིག་གི་གོ་སྐབས་འདྲ་བོ་ཅིག་བྱུང་སོང། འདིའི་སྐབས་སུ་དཔལ་ལྡན་སྲིད་སྐྱོང་ཡ་གི Ottawa ལ་ཡར་ཕེབས་པའི་སྐབས་སུ་ང་ཚོ Toronto ས་གནས་ནས Ontario བོད་རིགས་སྤྱི་མཐུན་ཚོགས་པ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པའི་གི་འཐུས་མི་ཚང་མ་ཡར་བཅར་བྱས། དཔལ་ལྡན་སྲིད་སྐྱོང་མཆོག་ལ་ཆེ་མཐོང་དང་འབྲེལ་བའི་ཐོག་ནས་ཨ་ནི་གྲོས་ཚོགས་འཐུས་མི་མཉམ་དུ་གྲོས་གླེང་དང་ཨ་ནི་ཡང་མང་བཀའ་མོལ་སྦྱང་བརྡར་བྱེད་ཡག་གི་གོ་སྐབས་དེ་འདྲ་ཅིག་དེ་འདྲ་ཅིག་བྱུང་སོང་ཞུ་ཡག་ཡིན། ད་དེ་མིན་གྱི་སྤྱི་ཡོངས་ཀྱི་ཀེ་ན་ཌ་ནང་གི་བོད་དོན་དོན་དག་ལ་ཡ་ད་རྩ་བའི་ཀེ་ན་ཌ་ནང་ལོགས་ལ་ཚོགས་པ་ཁག་གསུམ་ཙམ་ཅིག་ཆགས་ཀྱི་ཡོད་རེད་དེ་ཡིན་ནའི་ད་བོད་དོན་དོན་དག་ལ་སླེབས་ཡོང་དུས་ཙམ་པ་ལ་ཨ་ནི་ཚང་མ་ལོག་ཨ་ནི་གདུང་སེམས་མཉམ་སྐྱེད་གཅིག་པ་ཆགས་བསྡད་ཀྱི་ཡོད་རེད་ཨ་འདིའི་ནང་ནས་ད་གྲོས་ཚོགས་ནང་ནས་ད་ལོ་གཏན་འབེབས་བྱུང་བ་བཅས་ལ་ཡང་ཨ་ནི་རྒྱ་བོད་ཞི་མོལ་ཡོང་ཡག་དང་འདི་ཡང་ཨ་ནི་དབུ་མའི་ལམ་གྱི་བརྒྱུད་ནས་ཨ་ནི་ད་ཞི་མོལ་གནང་ཡག་གི་ཐོག་ལ་རྒྱབ་སྐྱོར་ཡོད་ཡག་གི་གཏན་འབེབས་ཅིག་གནང་ཐུབ་ཡོད་རེད་ད་ག་ནང་བཞིན་གྱི་ད་བོད་ནང་ལ་ཡང་ཨ་ནི་རྒྱ་ནག་གཞུང་གིས་ད་བོད་པའི་ཕྲུ་གུ་ཚོ་ལ་ཡང་གཏན་འཇགས་སློབ་གྲྭ་ད་ལོ་གསུམ་ཡན་ཆད་ཡར་བཅུག་ཡག་དེ་འཕྲལ་དུ་མེད་པ་བཟོ་དགོས་ཡག་དང་འདི་འདྲས་ཀྱི་ཐོག་ལ་ཨ་ནི་བཀའ་མོལ་བྱུང་ཡོད་རེད། ཨ་ནི་དེ་ཚེ་དེ་འདྲའི་མ་གནང་པ་ཡིན་ན་རྒྱ་མི་གི་ཨ་ནི་དཔོན་རིགས་ཚོ་ལ་ཡ་ཨ་ནི་ཆེ་གི་ཕར་ཉེས་པ་གཏང་ཡ་གི་ཆ་རྐྱེན་དེ་འདྲའི་བཀའ་མོལ་བྱུང་ཡོད་རེད། ད་ག་ནང་བཞིན་གི་ད་ད་ལྟ་ངེད་ཅག་དཔལ་ལྡན་སྲིད་སྐྱོང་ཚོ་དང་དོན་གཅོད་དེ་ཕེབས་སྐབས་སུ་ཡ་གཞུང་ལ་ཞུས་ཡོད་རེད། ཨ་ནི་བེ་ད་རྒྱ་བལ་འབྲུག་གསུམ་ནང་ལ་ལ་ཡ་ཨ་ནི་སློབ་གྲྭའི་ཆེད་དུ་ཨ་ནི་འགྲོ་གྲོན་གི་ཆེད་དུ་ཀེ་ན་ཌ་ནས་ཨ་ནི

ལགས་རེད། གཅིག་དེ་ངས་ག་རེ་ཞུ་གི་ཡོད་ཟེར་ན་ད། གཙོ་བོ་ང་ཚོ་གི་ཡོང་ཁུངས་དེ་མི་འབོར་རང་མང་པོ་ཡོད་པའི་བཀའ་དྲིན་ལ་བརྟེན་ནས་རེད། དཔེར་ན་ཆ་བཞག་ན་ད་ལྟ་དེ་ང་ཚོའི་ས་གནས་གྲོས་ཚོགས་འཐུས་མི་རེད་མངའ་སྡེ་རེད་ག་པར་ཡིན་ནའི། ད་ང་ཚོའི་གི་འོས་ཤོག་དེ་གལ་ཆེན་པོ་ཆགས་དུས་ཨ་ནི་བོད་པ་ལ་ཡང་མ་བསྟུན་བསྟུན་ཡག་གི་དེ་མ་དུས་རང་བསྟུན་ཆགས་ཀྱི་ཡོད་རེད། ད་ཁེ་ན་ཌ་དེ་སྤྱི་བཏང་གི Multiculture མི་རིགས་འདྲ་མིན་སྣ་ཚོགས་ཀྱི་ཡོད་རེད། དེ་སོང་ཙང་ང་ཚོའི་ཏོག་ཙམ་ལྟ་ཡོང་ཙམ་པ་ལ་ད་མི་རིགས་གཞན་པ་ཅིག་གིས་གནང་ཐུབ་ཀྱི་འདུག་ན་ང་ཚོས་ག་རེ་བྱས་ནས་གནང་ཐུབ་ཀྱི་མ་རེད་ཟེར་ཅིག་ད་ག་ནང་བཞིན་གྱི་ད་ད་ལྟ་ང་ཚོ་ག་དུས་ཡིན་ནའི་གོ་སྐབས་བྱུང་པའི་སྐབས་སུ་ང་ཚོའི་གཞོན་སྐྱེས་ཚོ་གིས་ཨ་ནི་ཆབ་སྲིད་ལ་ཡང་ཨ་ནི་དོ་སྣང་གནང་དགོས་ཡ་སློབ་སྦྱོང་གནང་དགོས་ཡ་དེ་ནས་ཨ་ནི་ཞབས་བཀྱག་ལ་ཡང་འཐབ་རྩོད་གནང་དགོས་ཀྱི་ཡོད་ན་གནང་གནང་ཐུབ་ཡ་ཨ་ནི་འདི་བྱས་པ་ཡིན་ན་ང་ཚོའི་གི་བོད་དོན་དོན་དག་ལ་ཡང་ཕན་ཐོགས་ཡོང་ཡ་དེ་འདྲས་ཀྱི་ད་ཅིག་ཁོར་ཡུག་དང་མི་འབོར་དང་ཨ་ནི་གཅིག་ནི་ད་སློབ་སྦྱོང་དང་གང་ཅིའི་ཐོག་ནས་བལྟས་ཡོང་དུས་ཨ་ནི་ཁོ་རང་བཞིན་གྱིས་དེ་འདྲ་ཟེར་བ་ཞིག་ཆགས་ཡོང་གི་འདུག་དཔེར་ན་ཆ་བཞག་ན་ཉིས་སྟོང་ཉི་ཤུ་རྩ་དྲུག་ལོ་ལ་དེ་ཡང་ང་ཚོ་དབུས་ཀྱི་ད་འོས་ཤོག་སླེབས་ཡོང་གི་ཡོད་རེད་ད་ལྟ་ནས་ང་ཚོས་ཀྱི་ད་སྤྱི་ཚོགས་ནང་ལོགས་ལ་ཡ་གཞོན་སྐྱེས་ཚོ་ལ་དོ་སྣང་གནང་རོགས་གནང་དེ་འདྲའི་ཐོག་ལ་ཡ་རྐུབ་བཀྱག་ལ་གོ་སྐབས་ཅིག་གཟིགས་རོགས་གནང་སློབ་སྦྱོང་བྱེད་རོགས་གནང་ཟེར་ནས་དེ་འདྲ་ཞུ་གི་ཡོད་ད་ད་ལྟ། ང་ཚོ་ཡོད་བསྡད་པ་དེ་ལ་ཡང་ཨཱ་ནི། མངའ་སྡེ་གི་གྲོས་ཚོགས་ཀྱི་ཞབས་བཀྱག་ལ་ཡང་ཨཱ་ནི་ད་ལྟ་བུ་ཁྲིད་ལགས་དཀར་པོ་ཆེ་ཡོད་རེད། སྔོན་མ་ད་ལྟ་གྲོང་ཁྱེར་གྱི་ཞབས་བཀྱག་སྒང་ལ་འཆི་མེད་ལྷ་མོ་ལགས་འདུག་འབད་བརྩོན་གནང་བ་རེད། ཨང་གཉིས་པ་ལེན་པ་རེད། དེ་སོང་ཙང་ད་ལྟ་ཡིན་ནའི་ང་ཚོས་མུ་མཐུད་ནས་ད་གཞོན་སྐྱེས་ཚོ་ལ་ཡང་གང་མང་གི་ཨཱ་ནི་གོ་སྐབས་ལེན་ཡ་དང་གོ་སྐབས་དེ་མ་ཤོར་ཡ་བྱེད་ཡ་གི་ང་ཚོ་རྒན་པ་ཚོ་གི་ད་ལམ་སྟོན་བྱས་དང་བྱེད་བཞིན་པ་ཡིན་ཟེར་དེ་ཞུ་ཡ་ཡིན་སྒྲོན་ལགས།
ལགས་ལགས་སོ། ད་ལྟ་ཀྲོ་ཨན་ཀྲོ་གྲོང་ཁྱེར་ནས་ཨོན་ཀྲེ་རི་ཨོ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་ལང་ཀ་ལགས་དེ་རིང་ང་ཚོའི་ལས་རིམ་ཐོག་ལ་ཡར་ད་ཉིས་སྟོང་ཉི་ཤུ་རྩ་གསུམ་པ་མཇུག་བསྒྲིལ་ཚར་བའི་ཉི་མའི་གི་ཐོག་ནས་ད་ལྷག་པར་དུ་ཀྲོ་ཨན་ཀྲོ་རེད་སྤྱི་ཡོངས་ཀྱི་ཐོག་ནས་ཁེ་ན་ཌ་ནང་ལ་བོད་པའི་སྤྱི་ཚོགས་ཀྱི་འཕེལ་རིམ་སྐོར་ལ་ཡར་ཞིབ་ཕྲའི་འགྲེལ་བཤད་གནང་བར་ཐུགས་རྗེ་ཆེ་ཞུ་ཡིན། ལགས་ལགས་སོ་ཐུབ་རྣམ་གཉིས་ལ་ཨ་ནི་ཕྱི་རྒྱལ་ལོ་གསར་ལ་ཡ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ལགས་ལགས་སོ་ཐུགས་རྗེ་ཆེ་གནང་བསོད་ནམས་ལང་ཀ་ལགས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ་གནང།